དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་གཅིག་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཐེངས་དང་པོར་བཞུགས་སྒར་རྡ་རམ་ས་ལར་ཕེབས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་འཛམ་གླིང་ཞི་བདེ་དང་མིའི་སེམས་རྒྱུད་ལ་བྱམས་དང་སྙིང་རྗེ་སྐྱེད་ཆེད་དུ་དམིགས་ཏེ་བོད་ནས་བརྐྱངས་ཕྱག་འཚལ་ཞིང་རྒྱ་གར་རྡོ་རྗེ་གདན་དང།

དྲིལ་བསྒྲགས་ཡག་པོ་བྱུང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཧིན་རྡི་གསུང་སྒྱུར་བ་དང་རྒྱ་གར་ནང་པའི་གཞོན་ནུ་ལྷན་ཚོགས་ཀྱི་རྒྱལ་སྤྱིའི་འབྲེལ་མཐུད་པ Kailash Chandra Bodh ལགས་དང་ལྷན་དུ་རྒྱ་གར་བའི་ཁྲོད་ནང་ཆོས་ལ་དོ་སྣང་གནང་མཁན་ཇེ་མང་དུ་འགྲོ་བཞིན་པའི་སྐོར་ལ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང།
བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་གྱིས་ཕྱི་ཚེས་སུམ་ཅུ་ཉིན་བོད་མི་མང་སྤྱི་འཐུས་ལྷན་ཁང་དུ་ཕེབས་སྐབས་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། བོད་མི་མང་སྤྱི་འཐུས་རྒྱུན་ལས་རྣམ་པས་སྣེ་ལེན་མཇལ་འཕྲད་གནང་ཡོད་པ་རེད། དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན། མཇལ་འཕྲད་ཀྱི་སྐབས་སུ་སྤྱི་འཐུས་ཚོགས་གཙོ་མཆོག་གིས་གསུང་དོན། བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་བཙོན་གྲོལ་གྱིས་ནང་མི་ལྷན་འཛོམས་བྱུང་རྗེས་ད་རེས་རྒྱ་གར་ལ་ཕེབས་པ་ཐེངས་དང་པོ་ཆགས་ཀྱི་ཡོད་ཅིང།

མདོ་སྨད་མཚོ་སྔོན་ཞིང་ཆེན་གྱི་མངའ་ཁོངས་སུ་ཡོད་པའི་རྨ་ལྷོ་བོད་རིགས་རང་སྐྱོང་ལྗོངས་ཀྱི་མི་དམངས་འཐུས་མི་ཚོགས་ཆེན་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བས་ཁ་སང་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་དགུ་ཉིན་བསྐྱར་དུ། བསྐྱར་བཅོས་བྱས་པའི་རྨ་ལྷོ་བོད་རིགས་རང་སྐྱོང་ཁུལ། བོད་ཀྱི་སྐད་ཡིག་བྱ་བའི་སྲོལ་ཡིག་ཞེས་པ་ཞིག་ཁྱབ་བསྒྲགས་དང་བཅས་ད་ལོའི་ཕྱི་ཟླ་དགུ་པའི་ཚེས་གཅིག་ཉིན་ནས་བཟུང་ལག་བསྟར་བྱེད་འཆར་ཡོད་པའི་སྐོར་བཤད་འདུག་འབྲེལ་ཡོད་ཉམས་ཞིབ་གནང་མཁན་གྱིས་ད་ལྟ་གསར་དུ་བསྐྱར་བཅོས་བྱས་པའི་རྨ་ལྷོ་བོད་རིགས་རང་སྐྱོང་ཁུལ། བོད་ཡིག་སྐད། བྱ་བའི་སྲོལ་ཡིག་ཟེར་བ་དེའི་ནང་དོན་ལ་བལྟས་པ་ཡིན་ན། བོད་ཀྱི་སྐད་ཡིག་གི་ཐོག་ཚོད་འཛིན་དང་སྟངས་འཛིན་གྱི་རྣམ་པ་ཤུགས་ཆེ་བསྟན་གྱི་ཡོད་པས་ཚང་མས་དོ་སྣང་དང་ཞིབ་འཇུག་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པའི་དགོངས་ཚུལ་གསུང་གི་འདུག་བསྐྱར་བཅོས་བྱས་ཟིན་པའི་སྲོལ་ཡིག་གསར་པ་དེའི་དོན་ཚན་ཁག་གི་ནང། རྒྱ་ཡིག་དང་བོད་ཡིག་གཉིས་ཀ་བེད་སྤྱོད་བྱས་གཏོང་རྒྱུ་བྱ་དགོས་ལུགས་བཀོད་འདུག་བོད་ཡིག་དང་རྒྱ་ཡིག་གཉིས་ཀ་བེད་སྤྱོད་གཏོང་རྒྱུ་ཡིན་ལུགས་བཀོད་འདུག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་གཏན་འབེབས་བྱས་པའི་ཡིག་ཆ་སྔ་མའི་ནང་དུ་བོད་ཡིག་རྐྱང་པའི་ལས་དོན་སྒྲུབ་ཕྱོགས་དང་འབྲེལ

འཛམ་གླིང་ཞི་བདེ་དང་མིའི་སེམས་རྒྱུད་ལ་བྱམས་དང་སྙིང་རྗེ་འཁྲུངས་ཆེད་དུ་དམིགས་ཏེ་བོད་ནས་བརྐྱངས་ཕྱག་འཚལ་ཞིང་གནས་མཆོག་རྡོ་རྗེ་གདན་དང། རྡོ་རྗེ་གདན་ནས་བརྐྱངས་ཕྱག་འཚལ་བཞིན་དུ་བཞུགས་སྒར་རྡ་རམ་ས་ལར་འབྱོར་བའི་ཆོས་པ་ཞིག་གི་སྐོར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ཀྱི་མདོ་སྨད་ཀླུ་ཆུ་རྫོང་ནས་བརྐྱངས་ཕྱག་འཚལ་བཞིན་དུ་སྤྱི་ལོ་ཉིས་སྟོང་བཅུ་བཞི་གི་ལོར་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་འབྱོར་བ། བོད་མི་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནས་བསྐྱར་དུ་འཛམ་གླིང་ཞི་བདེ་ཡོང་བ་དང། འགྲོ་བ་མིའི་སེམས་རྒྱུད་ལ་བྱམས་བརྩེ་དང་སྙིང་རྗེ་འཁྲུངས་པ་གི་ཆེད་དུ། རྒྱ་གར་གི་གནས་མཆོག་རྡོ་རྗེ་གདན་ནས་བརྐྱངས་ཕྱག་འཚལ་བཞིན་དུ། བོད་མིའི་དབུ་ཁྲིད་གོང་ས་མཆོག་གི་བཞུགས་སྒར་རྡ་རམ་ས་ལར་སྤྱི་ཟླ་དྲུག་པ་གི་ཚེས་པ་སུམ་ཅུ་གི་ཉི་མ་འབྱོར་བར། ས་གནས་བོད་མི་ཚོ་གི་དགའ་བསུའི་མཇལ་དར་སོགས་བསྒྲོན་ཡོད་ཅིང། སྐབས་དེར་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ནས་ཁོང་གིས་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་དགུ་ནས་མགོ་བཙུགས་ཏེ་ཡོང་བ་དང། ལམ་བར་དུ་སྤྱི་ལེ་ཉིས་སྟོང་བརྒྱ་དང་ལྔ་བཅུ་ཙམ་བྱོན་ཡོད་པ། ལམ་བར་རྒྱ་གར་དང་བོད་མི་ཚོ་གི་རྒྱབ་རོགས་ཡག་པོ་གནང་བ་གི་སྐོར་བཅས་འགྲེལ་བརྗོད་གནང་གི་འདུག།

ཐེངས་མ་དང་པོ་སྤྱི་ལོ་ཉིས་སྟོང་བརྒྱད་གི་ལོར་བོད་ཀྱི་མདོ་སྨད་ཀླུ་ཆུ་རྫོང་ཁོངས་ནས་རྒྱ་གར་རྡོ་རྗེ་གདན་བར་དུ་ཡོང་བ་དང། ཐེངས་མ་གཉིས་པ་རྒྱ་གར་རྡོ་རྗེ་གདན་ནས་བརྐྱངས་ཕྱག་འཚལ་བཞིན་དུ་བལ་པོ་གི་གནས་ཆེན་ཁག་ལས་སྟག་མོ་ལུས་སྦྱིན་གྱི་བར་དུ་ཕེབས་ཡོད་པ། ཐེངས་མ་གསུམ་པ་འདིར་གནས་མཆོག་རྡོ་རྗེ་གདན་ནས་གོང་ས་མཆོག་གི་བཞུགས་སྒར་རྡ་རམ་ས་ལར་འབྱོར་ཡོད་པ་བཅས་འགྲེལ་བརྗོད་གནང་གི་འདུག། ད་ལྟའི་རྒྱུ་མཚན་གཙོ་བོ་དེ་དག་གཙོ་བོ་ཆོས་ཕྱོགས་གཞན་ནས་ལུས་ངག་གསུམ་གི་སྡིག་པ་དག་ཡག་བཟོས་ཡོད་རེད་བ།

དགེ་འདུན་པ་ཁོང་གིས་བརྐྱངས་ཕྱག་འཚལ་ཞོར་ཤིང་རྟ་འཁོར་ལོ་ཞིག་ཏུ་བཟའ་ཆས་དང་ཉལ་ཐུལ་སོགས་ཅ་ལག་བཞག་སྟེ་དྲུད་ཡོད་པར། རྒྱ་ཐང་དུ་ཐང་བདེ་མོ་ཡོད་པས་སྐུ་ལས་ཁག་པོ་མེད་ནའང། རྒྱ་གར་ཧི་མ་ཅལ་མངའ་སྡེའི་ནང་རི་མཐོན་པོ་མང་པོ་ཡོད་པས་ལྗིད་ཁོག་གང་འཚམ་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ད་དེ་ལྗིད་ཅན་འདྲ་བོ་དེ་དག་ཨོ་དེ་ཡོད་ས་རེད་ད་ད་ཉེར་ཐོག་རྒྱ་གར་ནང་ད་དེ་ཁོ་ཧི་འདྲ་བོ་མི་འདུག་ཅུང་མི་འདུག་ད་ཧི་མ་ཅལ་གི་ནང་དུ་འདུག་དེ་ནས

བོད་ནང་དུའང་ཁོང་གིས་འཛམ་གླིང་ཞི་བདེ་དང་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པ་སོགས་ཀྱི་ཆེད་དུ། རྒྱ་ནག་རི་བོ་རྩེ་ལྔ་དང་གླང་ཆེན་འགྱིང་རི་སོགས་རྒྱ་ནག་གི་གནས་ཡུལ་འགངས་ཆེན་ཁག་དང། མདོ་སྨད་གི་གནས་ཡུལ་འགངས་ཆེན་ཁག། དེ་བཞིན་དབུས་གཙང་གི་གནས་ཆེན་དང་གདན་ས་ཆེ་ཁག་བཅས་སུ་བརྐྱངས་ཕྱག་འཚལ་བཞིན་ཕེབས་ཡོད་པ་མ་ཟད། གཙང་གི་ལྷ་རྩེ་ནས་བལ་པོ་གི་བར་རྒྱ་ནག་གཞུང་གིས་ཕྱིར་སྐྱོད་དུ་ལག་འཁྱེར་མེད་པར་བཀའ་བཀོད་བྱས་ཏེ་བཀག་འགོག་བྱས་པར་བརྟེན། ཕ་ཡུལ་དུ་ཕྱིར་ཕེབས་ཀྱིས་ལག་འཁྱེར་བཟོས་ནས་བརྐྱངས་ཕྱག་ཁ་སྐོང་གིས་བལ་པོའི་ནང་མཁའ་ལམ་བརྒྱུད་དེ་ཕེབས་པ་དང་འབྲེལ

གསར་འགྱུར་ཁག་མུ་མཐུད་ནས་གསན་གནང་གི་རེད། ཨ་མི་རི་ཀའི་མེ་སཱ་ཆུ་སེ་མངའ་སྡེའི་བོད་རིགས་སྤྱི་མཐུན་ཚོགས་པས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུ་བའི་ཆ་ཤས་སུ། མི་མང་ཉམ་ཐག་མང་པོར་ཟས་ཀྱི་སྦྱིན་པ་གཏོང་རྒྱུ་ཡིན་འདུག་དེ་ཡང་ཁ་སང Daily Hampshire Gazette ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། བདུན་ཕྲག་རྗེས་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་གྱི་ཉིན་འཛམ་གླིང་ཁྱོན་ཡོངས་ནང། བོད་མི་ཐེ་བའི་མི་མང་ས་ཡ་མང་པོས་རྣམ་པ་འདྲ་མིན་གྱི་ཐོག་ནས་དགེ་བའི་ལས་དུ་མ་ཞིག་བྱ་རྒྱུར་སོང། ཨ་མི་རི་ཀའི་མེ་ས་ཆུ་སི་མངའ་སྡེའི་གྲོང་ཁྱེར་ཨེམ་ཧོས་ནང་རྟེན་གཞི་བྱས་པའི་བོད་རིགས་སྤྱི་མཐུན་ཚོགས་པས་ས་ཁུལ་ཁག་བཞིའི་ནང་མི་མང་ཉམ་ཐག་དྲུག་བརྒྱ་ནས་བདུན་བརྒྱ་ཙམ་ལ་ཟས་ཀྱི་སྦྱིན་པ་གཏོང་རྒྱུ་ཡིན་འདུག་དེ་ཡང་སང་ཉིན་ཕྱི་ཟླ་བདུན་པའི་ཚེས་གཅིག་ནས་འགོ་འཛུགས་ཀྱིས་ཚེས་གཉིས་དང་དྲུག་བཅས་ཉི་མ་གསུམ་གྱི་རིང་ཟས་ཀྱི་སྦྱིན་པ་གཏོང་རྒྱུ་ཡིན་འདུག་དེ་བཞིན་ཕྱི་ཟླ་བདུན་པའི་ཚེས་དྲུག་སྟེ་སྐུའི་འཁྲུངས་སྐར་དུས་ཆེན་དངོས་གཞིའི་ཉིན་བོད་རིགས་སྤྱི་མཐུན་ཚོགས་པས་ཡེ་ཤུའི་ལྷ་ཁང་ཞིག་ནང་ལ་སྐུའི་འཁྲུངས་སྐར་གྱི་དགའ་སྟོན་ཞིག་གནང་རྒྱུ་ཡིན་པ་དང། དགའ་སྟོན་གྱི་མཛད་སྒོ་དེའི་ཐོག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་ཇིམ་མེག་གྷེའོན་དང་དེ་བཞིན་གྲོང་ཁྱེར་སྤྱི་ཁྱབ་པ་དང་གནད་ཡོད་མི་སྣ་ཁག་ཅིག། བོད་མི་མང་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་བཅས་ནས་མཉམ་ཞུགས་གནང་རྒྱུ་ཡིན་འདུག་ཡང། གསར་ཤོག་དེའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་མདོར་བསྡུས་ཤིག་བཀོད་པའི་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་ནང་གི་སྙན་གྲགས་ཅན་གྱི་མི་སྣ་ཞིག་ཡིན་པ་དང། རྒྱ་ནག་ཕུད་པའི་དེ་མིན། རྒྱལ་སྤྱིའི་དབུ་ཁྲིད་མང་པོས་གདན་ཞུ་དང་ཆེ་མཐོང་ཆེན་པོ་གནང་གི་ཡོད་པ། ད་བར་ནོ་བེལ་ཞི་བའི་གཟེངས་རྟགས་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས། དེ་བཞིན་ཧ་ཅང་ཆེ་མཐོང་ཆེ་བའི་དབྱིན་ཇིའི། Templeton། བྱ་དགའ་སོགས་འབུལ་བཞེས་བྱུང་ཡོད་པའི་སྐོར་བཀོད་འདུག། ཉེ་ཆར་རྒྱ་ནག་གཞུང་གིས་ཕྱི་འབྲེལ་སྲིད་ཇུས་ཀྱི་ཁྲིམས་ཡིག་ཅིག་རྒྱ་ནག་མི་དམངས་འཐུས་མི་རྒྱུན་ལས་ཚོགས་འདུའི་ཐོག་གཏན་འབེབས་བྱས་ཡོད་པ་དང། དེ་ཡང་རྒྱལ་ཁབ་གཞན་གྱིས་རྒྱ་ནག་འཕེལ་རྒྱས་འགྲོ་བའི་ལམ་བུ་བཀག་མཁན་ཚོར་རྒོལ་ལན་སྤྲོད་ཆེད་དུ་དམིགས་པ་ཞིག་རེད་འདུག་དེ་ཡང་ཟླ་བ་དྲུག་པའི་ཚེས་སུམ་ཅུ་ཉིན་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ཁང་གིས་རྒྱ་ནག་རྒྱལ་ཡོངས་འཐུས་མི་ཚོགས་འདུའི་རྒྱུན་ལས་འཐུས་མི་ཞིག་ལ་དྲི་བ་དྲིས་ལན་བྱེད་དུས་ཁྲིམས་ཡིག་འདིའི་མ་ཟིན་དང་པོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་པའི་ནང་བྲིས་པ་ཞིག་ཡིན་པ་དང་ཉེ་ཆར་ཚེས་ཉི་ཤུ་རྩ་དགུ་ཉིན་རྒྱལ་ཡོངས་ལ་གསལ་སྟོན་བྱས་པ་དང་ཟླ་བ་བདུན་པའི་ཚེས་གཅིག་ཉིན་ནས་བཟུང་ལག་བསྟར་བྱེད་རྒྱུ་ཡིན་པ་བཅས་བཤད་ཡོད་པ་རེད། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་འདིས་བཅའ་ཁྲིམས་འདི་ནི་རྒྱལ་ཁབ་འཕེལ་རྒྱས་དང་སྲུང་སྐྱོབ་ཡོང་ཆེད་གཙོ་གནད་དུ་འཛིན་པ་ཞིག་ཡིན་པ་དང་ཕྱི་ཕྱོགས་ཀྱི་འབྲེལ་བ་ཡོངས་ལ་བཅའ་ཁྲིམས་དང་ཁྲིམས་སྲོལ་ལག་བསྟར་དང་ཤུགས་སྣོན་རྒྱག་དགོས་པ། ཡིན་ཡང་རྒྱལ་ཁབ་འགའ་ཞིག་ལ་ཁྲིམས་ཡིག་འདིའི་རིགས་ལག་བསྟར་བྱེད་མི་དགོས་པ་དང་དེ་ནི་གནས་སྟངས་མི་འདྲ་བ་ཡིན་པ་བཤད་འདུག་ཁྲིམས་ཡིག་འདི་ནི་རྒྱ་ནག་གི་དཔལ་འབྱོར་ཐད་ཤུགས་རྐྱེན་སྤྲོད་མཁན་གྱི་རྒྱལ་ཁབ་ཁག་ལ་དམིགས་པ་ཞིག་ཡིན་པ་དང། རྒྱ་ནག་གཞུང་དང་རྒྱལ་ཁབ་ཀྱི་ནང་སྲིད་ལ་ནུབ་ཕྱོགས་རྒྱལ་ཁབ་ཁག་གིས་ཐེ་གཏོགས་ཡང་ཡང་བྱེད་པ་དང་རྒྱལ་ཁབ་ཁག་གི་མངའ་ཁོངས་ནང་རྒྱ་ནག་གཞུང་གིས་ཚོང་ལས་གཉེར་སྐྱོང་ཐད་བཅའ་ཁྲིམས་ཀྱིས་བཀག་སྡོམ་བྱས་པ་སོགས་ལ་ཁ་གཏད་གཅོག་ཆེད་ཡིན་པ་བརྗོད་ཡོད་པ་རེད། དེ་ནི་རྒྱ་ནག་དམར་ཤོག་གཞུང་བཙུགས་པ་ནས་བཟུང་སྟེ་ཕྱིའི་རྒྱལ་ཁབ་དང་འབྲེལ་བའི་ཁྲིམས་གཞི་ཟེར་བ་གཏན་འབེབས་བྱས་པ་ཆེས་ཐོག་མ་དེ་ཡིན་པ་རེད། ཡང་རྒྱལ་སྤྱིའི་བརྒྱུད་ལམ་ཁག་ནང་རྒྱ་ནག་གཞུང་གིས་གཏན་འབེབས་བྱས་པའི་ཕྱི་འབྲེལ་ཁྲིམས་གཞི་གསར་པ་དེ་ནི་ཞི་ཅིན་ཕིང་གཙོ་བོ་ཨ་རིར་དམིགས་ཏེ་རྒྱ་ནག་ཐོག་གི་བཀག་འགོག་ཁག་ལ་གདོང་ལེན་བྱེད་པའི་ཐབས་ཤེས་ཤིག་ཡིན་པ་དང་ཁྲིམས་གཞི་དེ་ཆབ་སྲིད་ཀྱི་གོ་གནས་སྲུང་སྐྱོབ་སླད་སྤྱོད་སྲིད་ཀྱང་མང་ཚོགས་ཀྱི་ཁེ་ཕན་སྲུང་སྐྱོབ་སླད་རྒྱལ་སྤྱིའི་འབྲུ་དོན་གང་ཡང་ལག་བསྟར་བྱེད་ཀྱི་མེད་པར་གནད་དོན་དབྱེ་ཞིབ་པ་ཚོས་བརྗོད་འདུག་ཨ་རི་དང་རྒྱ་ནག་བར་འབྲེལ་བ་ཇེ་སྡུག་ཏུ་སོང་ནས་ཨ་རི་ཡིས་རྒྱ་ནག་གཞུང་དང་འབྲེལ་བའི་ཚོང་ལས་འགའ་ཞིག་བཀག་སྡོམ་བྱས་པ་དང། ཨ་རིའི་ཕྱི་སྲིད་བློན་ཆེན Blinken ཉེ་ཆར་ཞི་ཅིན་ཕིང་དང་ཐུག་འཕྲད་ཚོགས་འདུ་བྱུང་ཡོད་ཅིང་རྒྱལ་ཁབ་གཉིས་ཀྱི་འབྲེལ་བ་ཐད་ཡར་རྒྱས་འགྲོ་བའི་རྟགས་མཚན་དམིགས་བསལ་མངོན་གྱི་མེད་པ་རེད། ཉི་ཧོང་གི་གསར་འགོད་པ་རྒྱུན་དུ་ཧོང་ཀོང་གི་གནས་ཚུལ་བཀོད་སྤེལ་བྱ་མཁན་ཞིག་རེས་གཟའ་ཕུར་བུའི་ཉིན་ཧོང་ཀོང་དུ་འབྱོར་བའི་སྐབས་གནམ་ཐང་དུ་བཀག་ནས་ཁ་ས་རེས་གཟའ་པ་སངས་ཉིན་ཉི་ཧོང་དུ་ཕྱིར་ལོག་བཏང་བཞག་དེ་ནི་ཧོང་ཀོང་གིས་ཉི་ཧོང་གི་གསར་འགོད་པ་ཕྱིར་ལོག་བཏང་བ་ཐོག་མ་དེ་ཡིན་པ་རེད། དེ་ཡང་ལོ་ན་ལྔ་བཅུ་ང་བཞི་ལ་སོན་པ་ཉི་ཧོང་གི་གསར་འགོད་པ་ཡོ་ཤི་ཀི་ཡ་ཨོ་ཀ་བ་ཞུ་བས་ཁོང་རེས་གཟའ་ཕུར་བུའི་ཉིན་ཧོང་ཀོང་དུ་འབྱོར་སྐབས་གནམ་ཐང་དུ་བཀག་ནས་ཁང་ཆུང་ཞིག་གི་ནང་ལ་ཁྲིད་དེ་ཆུ་ཚོད་གཅིག་ཙམ་སྒུག་ཏུ་བཅུག་རྗེས་དྲི་ཞིབ་བྱས་བཞག་ཁོང་གིས་གསུངས་པར་གཞིགས་ན། ཁོང་ལ་ཉི་ཧོང་དུ་ཕྱིར་ལོག་མ་བྱས་གོང་ཧོང་ཀོང་ནང་འཛུལ་གྱི་མིན་ཞེས་པའི་ཡིག་ཆ་ཞིག་ལ་ས་རྟགས་བཀོད་དུ་བཅུག་བཞག་ཧོང་ཀོང་གི་དཔོན་རིགས་ཚོས་ཁོང་ཧོང་ཀོང་དུ་མ་བཏང་བའི་རྒྱུ་མཚན་གསལ་པོ་འགྲེལ་བརྗོད་མ་བྱས་པར་ཁྱེད་རང་ཧོང་ཀོང་ནང་ལ་ཡོང་རྒྱུར་ཆོག་མཆན་སྤྲད་ཡོད་པ་མ་རེད་ཞེས་བཤད་ཡོད་འདུག་རེས་གཟའ་པ་སངས་ཉིན་ཁོང་ཧོང་ཀོང་ནས་ཉི་ཧོང་དུ་ཕྱིར་ལོག་བཏང་ནས་དེ་ཉིན་ཕྱི་དྲོ། ཉི་ཧོང་གི་རྒྱལ་སའི་ཉེ་འཁྲིས་སུ་ཡོད་པའི་ནཱ་རི་ཏཱ་རྒྱལ་སྤྱིའི་གནམ་ཐང་དུ་འབྱོར་བཞག། གསར་འགོད་པ་ཨོ་ཀ་གྷ་བ་ཁོང་ཉི་ཧོང་གི་གནམ་ཐང་དུ་འབྱོར་མ་ཐག་ཁོང་གིས་ངས་ཧོང་ཀོང་ནང་ལས་ཀ་བྱས་ནས་ཧོང་ཀོང་གི་སྐོར་ཉི་ཧོང་ལ་གོ་རྟོགས་སྤེལ་གྱི་ཡོད་པ་མ་གཏོགས་ཧོང་ཀོང་གི་གྲོང་ཁྱེར་ནང་དོགས་གཞི་ཅན་གྱི་ལས་ཀ་དེ་འདྲ་གང་ཡང་བྱེད་མྱོང་མེད།

བཀའ་བརྒྱུད་ནཱ་ལེནྡྲ་དགོན་པར་རྒྱལ་དབང་ཀརྨ་པ་མཆོག་གི་འཁྲུངས་སྐར་དང་བསྟུན་ཡུན་གནས་ཐུབ་པའི་སྣོད་བཅུད་རྟེན་འབྲེལ་ཞེས་པའི་བརྗོད་གཞིའི་ཐོག་འཛམ་གླིང་ཁོར་ཡུག་ཉིན་མོར་སྲུང་བརྩི་ཞུས་པར་རྒྱལ་དབང་ཀརྨ་པ་མཆོག་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པའི་སྐོར་གསུང་འཕྲིན་ཕེབས་ཡོད་ལུགས་རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་སུམ་ཅུ་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་བཀའ་བརྒྱུད་ནཱ་ལེནྡྲ་དགོན་པའི་གོ་སྒྲིག་འོག་དགོན་པ་འདིའི་ནང་སྒྲུབ་བརྒྱུད་བསྟན་པའི་སྲོག་ཤིང་དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དགུང་གྲངས་སུམ་ཅུ་སོ་དགུར་ཕེབས་པའི་སྐུའི་འཁྲུངས་སྐར་དང་འཛམ་གླིང་ཁོར་ཡུག་གི་ཟླ་བ་སྲུང་བརྩི་ཞུས་གནང་སོང་ལ། མཛད་སྒོའི་ཐོག་རྒྱ་གར་མཱེ་སོར་རྒྱལ་པོ Yaduveer Krishnadatta Chamaraja Wadiyar མཆོག་གིས་གཙོས་པའི་རྒྱ་གར་གྲོས་ཚོགས་འཐུས་མི་དང་ཁོར་ཡུག་ཉམས་ཞིབ་པ་དང་དེ་བཞིན་ས་གནས་ཀྱི་འཕགས་བོད་གཉིས་ཀྱི་སྐྱ་སེར་སློབ་ཕྲུག་དང་བྷེལ་ཀུ་པེའི་གཞིས་དགོན་ཁག་མི་མང་འདུ་འཛོམས་ཀྱིས་དུས་དྲན་མཉམ་འཛོམས་ཀྱི་མཛད་སྒོ་ཚོགས་གནང་ཞིང། སྐབས་དེའི་མཛད་སྒོའི་ཐོག་རྒྱལ་དབང་ཀརྨ་པ་མཆོག་གིས་དབྱིན་སྐད་ཐོག་གསུང་འཕྲིན་ཕེབས་པ་དེ་སྒྲོག་སྦྱང་གནང་བའི་ནང། སྐུ་མགྲོན་རྣམ་པ་ལྷན་ཞུགས་ཀྱིས་གུས་པའི་སྐྱེས་སྐར་གྱི་ཉིན་མོར་ཡུན་གནས་ཐུབ་པའི་སྣོད་བཅུད་རྟེན་འབྲེལ་ཞེས་པའི་ཁོར་ཡུག་གི་བརྗོད་གཞི་དང་འབྲེལ་ཏེ་སྟོངས་ཉེན་ཆེ་བའི་རྩི་ཤིང་འདྲ་མིན་ལྔ་བརྒྱ་ཙམ་ཞིག་འདེབས་འཛུགས་གནང་སྟེ་འཛམ་གླིང་ཁོར་ཡུག་གི་ཉིན་མོ་སྲུང་བརྩི་ཞུས་པར་ངོས་རང་ཧ་ཅང་དགའ་པོ་བྱུང་ཞིང་ངོས་རང་བོད་དུ་འབྲོག་པའི་ཁྱིམ་དུ་སྐྱེ་འཚར་བྱུང་ཞིང། བོད་ནང་བསྡད་རིང་རང་བྱུང་ཁམས་དང་ཉེ་པོ་བསྡད་ཡོད་དུས། ངོས་རང་དམིགས་བསལ་རང་བྱུང་ཁམས་ཀྱི་ཐོག་མཛའ་འབྲེལ་ཟབ་མོ་ཡོད་དུས་ངོས་ནས་ང་ཚོ་མི་རེ་ངོ་རེའི་ཐོག་ནས་ཁོར་ཡུག་གི་ཐོག་འགན་ཁུར་བླངས་ཏེ། ཁོར་ཡུག་གི་ཐོག་བདག་གཅེས་རྒྱུན་འཛིན་དགོས་པ་མཐོང་གི་ཡོད་ཅེས་དང། བཀའ་བརྒྱུད་ནཱ་ལེནྡྲ་དགོན་པ་ནས་ད་བར་ཁོར་ཡུག་གི་ཐོག་ཐུགས་སྣང་འགན་ཁུར་བཞེས་པར་བསྔགས་བརྗོད་སོགས་ཀྱི་གསུང་འཕྲིན་ཕེབས་གནང་ཡོད་པ་རེད། ཡང་མཛད་སྒོའི་ཐོག་མ་ཧི་སོའི་རྒྱལ་པོ་ཡ་དུ་ཝིར་ཀིར་སྣ་དཱ་ཏཱ། ཅམ་རཱ་ཇཱ་ཝ་ཌི་ཡར་མཆོག་གིས་རྒྱལ་བ་ཀརྨ་པ་མཆོག་གི་སྐུའི་འཁྲུངས་སྐར་དང། འཛམ་གླིང་ཁོར་ཡུག་གི་ཉིན་མོ་སྲུང་བརྩི་ཞུ་རྒྱུར། ཁོ་རང་མཉམ་ཞུགས་བྱ་རྒྱུ་བྱུང་བར་དགའ་ཚོར་དང་སྦྲགས་གསུངས་ཡག་ལ། བཀའ་བརྒྱུད་ནཱ་ལེནྡྲའི་དགོན་པ་ནས་ཁོར་ཡུག་ཐོག་ལས་དོན་གཉེར་བཞིན་པ་དེ་ནི། ངོས་རང་སེམས་འགུལ་ཐེབས་ཅིང་མིག་དཔེར་འོས་པ་ཞིག་དང། ང་ཚོ་ཚང་མས་ལག་བསྟར་དགོས་པའི་ལས་དོན་གལ་ཆེ་ཞིག་ཡིན་པ་དང། ནཱ་ལེནྡྲ་དགོན་པ་ནས་ལས་དོན་བཟང་པོ་དེ་ཉིད་མུ་མཐུད་མཇུག་སྐྱོང་དགོས་པའི་རེ་སྐུལ་ཞུ་རྒྱུ་ཡིན་ཞེས་གསུངས་གནང་སོང། དེ་བཞིན་ཡང་རྒྱ་གར་གྲོས་ཚོགས་འཐུས་མི་ཀུ་པེན་ཌ་ར་རེ་ཌི་ལགས་དང་གཞན་ཡང་ཁོར་ཡུག་ཉམས་ཞིབ་པ་ཁག་ཅིག་གིས་ཁོར་ཡུག་དང་འབྲེལ་བའི་ཐོག་གསུང་བཤད་སོགས་གནང་སོང་ལ། ཡང་ཁོར་ཡུག་ཉམས་ཞིབ་པ་ར་བྷི་ཀུ་མར་གྱིས་འདི་ག་རླུང་འཕྲིན་ཁང་ལ་བོད་ཀྱི་ཁོར་ཡུག་གནས་སྟངས་སོགས་ཀྱི་སྐོར་གསུངས་ཡག་ལ་བོད་ནི་རང་བྱུང་གཏེར་ཁས་ཕྱུག་ཅིང་མཛེས་སྡུག་ལྡན་པ་ཞིག་ཡིན་པ་དང་བོད་ནང་རང་བྱུང་གཏེར་རྫས་འདྲ་མིན་དང་གངས་ཞུ་བའི་རྒྱུགས་ཆུ་རྩ་ཆེན་ཁག་ཡོད་ཅིང་བོད་པས་ཁོར་ཡུག་དང་དོ་མཉམ་པར་གནས་རྒྱུར་མིག་དཔེ་ཡག་པོ་ཞིག་བསྟན་ཡོད་པ་མ་ཟད། བོད་པའི་རིག་གཞུང་དང་འབྲེལ་བའི་མི་ཚེའི་སྐྱེལ་སྟངས་ཀྱི་ཐོག་ནས་ཁོར་ཡུག་ལ་བརྩི་འཇོག་དང་སྟངས་འཛིན་བྱ་རྒྱུའི་ལམ་ལུགས་བཟང་པོ་ཡོད་པ་དེ་ནས་མ་འོངས་པར་འགྲོ་བ་མི་སྤྱི་ལ་ཕན་པ་དང་ཕན་ཚུན་ཞི་མཐུན་མཉམ་གནས་ཡོང་རྒྱུའི་བསམ་བློ་དེ་ནས་འཛམ་གླིང་ལ་བརྡ་ལན་བཟང་པོ་ཞིག་ཡིན་པ། ར་བྷི་ཀུ་མར་གྱིས་གསུངས་གནང་བྱུང། ཡང་བཀའ་བརྒྱུད་ནཱ་ལེནྡྲ་དགོན་པའི་སྤྲུལ་སྐུ་ཨོ་རྒྱན་བསམ་གཏན་གླིང་པ་མཆོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང། རྒྱ་གར་གཞུང་གི་མཐུན་འགྱུར་འོག་རྒྱ་གར་ནང་བོད་པའི་ཆོས་དང་རིག་གཞུང། བདག་གཅེས་རྒྱུན་འཛིན་དང་བོད་མི་ཚོའི་འཚོ་བ་སོགས་གང་ཅིའི་གནས་སྟངས་བཟང་པོ་ཡོད་པ་གསུངས་ཅིང། ྋགོང་ས་མཆོག་དང་དཔལ་རྒྱལ་དབང་ཀརྨ་པ་རྣམ་གཉིས་ཀྱི་ཁོར་ཡུག་ཐོག་དགོངས་བཞེས་ལམ་སྟོན་དང་རྒྱ་གར་གནད་ཡོད་མི་སྣ་ཚོའི་མཐུན་འགྱུར་རྒྱབ་སྐྱོར་གནང་བ་བཅས་ལ་བརྟེན་ནས་དགོན་པ་དེ་ད་བར་འདས་པའི་ལོ་ངོ་སུམ་ཅུའི་རིང

མཛད་སྒོའི་མཐའ་མཇུག་ཏུ་སྐུ་མགྲོན་རྣམ་པས་ཤིང་ནགས་འདེབས་འཛུགས་གནང་བ་དང། བཀའ་བརྒྱུད་ནཱ་ལེནྡྲའི་དགོན་པ་ནས་མུ་མཐུད་ཤིང་ནགས་འདྲ་མིན་འདེབས་འཛུགས་གནང་སྟེ། ཁོར་ཡུག་ཟླ་བའི་ཉིན་མོ་སྲུང་བརྩི་ཞུས་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། དེ་ནས་བོད་ཀྱི་གཏམ་བརྗོད་ཚོགས་པ་དང། བོད་ཀྱི་ཟློས་གར་ཚོགས་པ་མཉམ་འབྲེལ་གྱིས་འཇར་མ་ནི་དང་སུད་སི་ཁུལ། གཏམ་བརྗོད་ཀྱི་ལམ་ནས་བོད་དོན་ངོ་སྤྲོད་གནང་བཞིན་པ་དེ་དྲིལ་བསྒྲགས་ཡག་པོ་བྱུང་ཡོད་པའི་སྐོར། སུད་སི་ནས་འདི་གའི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྤྱི་ཟླ་དྲུག་པའི་ཚེས་སུམ་ཅུ་ཉིན་བོད་ཀྱི་གཏམ་བརྗོད་ཟློས་གར་ཚོགས་པའི་འགན་འཛིན་ལྷག་པ་ཚེ་རིང་ལགས་སུ་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་སུད་སི་གྲོང་ཁྱེར་ཝིན་ཏུ་ཏུག་གི་གཏམ་བརྗོད་ཚོགས་ཁང་གི་ནང་མཇལ་ཏེ་ཡུ་རོབ་ཁུལ་གཏམ་བརྗོད་འཁྲབ་སྟོན་གནང་པ་ཐེངས་དང་པོ་ཡིན་ཙང་གཟིགས་མོ་གཟིགས་མཁན་ཚོས་ཐུགས་སྣང་གནང་ཕྱོགས་དང་དེ་དང་ཆབས་ཅིག་གཟིགས་ཚུལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ།
རྒྱལ་སྤྱི་རང་བཞིན་ལྡན་པའི་གཏམ་བརྗོད་ཚད་མཐོ་པོ་ཅིག་ཨ་ནི་རྒྱལ་སྤྱིའི་གཏམ་བརྗོད། འཁྲབ་སྟོན་ཁང་ཆེན་པོ་དེའི་ནང་སྟོན་པ་ཐེངས་མ་དང་པོ་འདྲ་པོ་ཆགས་འདུག་ལྷག་པར་དུ་དེའང་ཆབ་སྲིད་དང་འབྲེལ་བ་ཡོད་པའི་གཏམ་བརྗོད་རེད་པ་ང་ཚོ་གཅིག། དེ་འདྲ་ཡིན་དུས་གཏམ་བརྗོད་འདི་ཨ་ནི་ཅིག་ཡུ་རོབ་ཀྱི་ནང་ལོགས་ལ་ཡ་ཇར་མི་ནི་ཀྱི་ནང་ལོགས་ང་ཚོ་གཏམ་བརྗོད་འཁྲབ་སྟོན་ཉི་ཤུ་རྩ་གཅིག་བྱས་པ་རེད་ཨ་ནི་དེ་ནས་ད་ལྟ་དེ་སུད་སི་ནང་ལོགས་ལ་ཐེངས་མ་གསུམ་བྱས་པ་རེད་དེ་གའི་ཚང་མའི་བརྒྱུད་རིམ་ནང་ལོགས་ལ་ཡ་ཅིག་གཟིགས་མོ་གཟིགས་ཉེན་ད་ཇར་མི་ནི་ནང་ཡིན་ན་མང་ཆེ་ད་ཅིག་ཡུ་རོབ་རྒྱལ་ཁབ་ཀྱི་དང་ཇར་མི་ནི་རྒྱལ་ཁབ་ཀྱི་མི་སེར་རྐྱང་རྐྱང་ཡིན་དུས་ཙམ་པ་ཁོ་ཚོའི་གྱི་ཚོར་བ་དེ་ཧ་ཅང་གི་ད་ཅིག་ཤུགས་ཆེན་པོ་ཅིག་དང་ཨ་ནི་ང་ཚོའི་གྱི།
རྒྱ་ནག་གུང་ཁྲན་ཏང་གིས་བོད་ནང་སྡུག་སྦྱོང་མནར་གཅོད་བཏང་བའི་གནད་དོན་རྣམས་གཏམ་བརྗོད་འཁྲབ་སྟོན་གྱི་ལམ་ནས་སྐྱོ་བའི་དུས་སུ་སྐྱོ་སྣང་ངོ་བོས་དང་དགའ་བའི་དུས་སུ་བཞད་གད་ཟུང་འབྲེལ་གྱིས་ངོ་སྤྲོད་ཞུས་པ་དང་ཆབས་ཅིག་ང་ཚོ་འགྲོ་བའི་ལམ་དེ་འཚེ་བ་མེད་པའི་ལམ་ལ་གཞི་བཅོལ་ཡོད་པ་ངོ་སྤྲོད་ཞུ་བའི་སྐབས་སེམས་འགུལ་ཐེབས་པའི་སྒོ་ནས་བཅོས་མེད་རྒྱབ་སྐྱོར་གནང་གི་འདུག་ཅེས་ཁོང་གིས་མུ་མཐུད་གསུངས་དོན་དུ།
འཐབ་རྩོད་འདི་ལ་ཡང་གོ་རྟོགས་གསར་པ་ཅིག་ཡོང་ཉེན་གྱི་མི་ཧ་ཅང་མང་པོ་འདུག་ར་དེ་ཚོ་ཚང་མས་ཀྱི་ཨ་ནི་ཅིག་ཚོར་བ་དེ་དང་སོ་སོའི་ཀྱི་ཅིག་རྒྱབ་སྐྱོར་གྱི་རྣམ་པ་དེ་ཤུགས་ཆེན་པོ་ཞིག་སྟོན་དུས་ཙམ་པ་འདི་ཧ་ལས་པའི་ཨ་ནི་ཅིག་སོ་སོའི་ཀྱི་སེམས་ལ་ཡང་ཅིག་གཡོ་འགུལ་ཆེན་པོ་ཅིག་དང་དགའ་ཚོར་ཆེན་པོ་ཅིག་སྐྱེས་སོང། ཨ་ནི་ལྷག་པར་དུ་འདི་མ་ཡིན་པའི་བོད་པ་དེ་ཚོ་ད་དམིགས་བསལ་གྱི་ང་རང་ཚོ་འཇར་མི་ནི་ནང་ལ་བཞུགས་ཉེན་བོད་པ་ཚོ་ཡིན་པ་ཡིན་ནའི་རེད་དེ་མ་ཡིན་པའི་སུད་སི་ནང་ལ་བཞུགས་ཉེན་བོད་པ་ཚོ་ཡིན་པ་ཡིན་ནའི་རེད་ཁོང་རྣམ་ཚོས་ཀྱི་ཡིན་པ་ཡིན་ནའི་ཅིག་གཏམ་བརྗོད་ཙམ་མ་ཡིན་པ་ཅིག་ང་ཚོ་དེར་སླེབས་དུས་ཙམ་པར་ཅིག་སོ་སོའི་སྤུན་ཉེ་དང་ཅིག་ཕ་མ་སྤུན་མཆེད་འཁྲིས་ལ་སླེབས་པ་ལྟ་བུ་ཨ་ནི་ཅིག་དགའ་ཚོར་ཅིག་དང་དགའ་ཚོར་གྱི་རྣམ་པ་ཆེན་པོ་ཅིག་གི་ཐོག་ནས་དགའ་བ་ཆེན་པོས་ནས་ཇ་ཞིག་བསྐྱལ་ནའང་འདྲ་ཆུ་ཞིག་བསྐྱལ་ནའང་འདྲ་ཞལ་ལག་ཞིག་བསྐྱལ་ནའང་འདྲ་དེ་འདྲའི་ལྟ་ཅིག་མི་གཅིག་གཉིས་ལས་མེད་པ་ཡིན་ནའི་ཁོང་རྣམ་ཚོས་གོ་སྒྲིག་འདྲ་པོ་ཞུས་ཅིག་བྱས་ད་གཙོ་བོ་ད་ད་ང་ཚོ་ཇར་མ་ནི Initiative གི་ད་བསྟན་འཛིན་ལགས་ཀྱི་འབྲེལ་བ་གནང་གི་ཡོད་རེད་དེ་མ་ཡིན་པའི་སྒེར་པའི་ངོས་ནས་ཧ་ཅང་མང་པོ་དེ་འདྲ་སླེབས་དུས་ཙམ་པར་ཅིག། དངོས་གནས་ལས་འགུལ་དེ་འདྲ་བྱས་པ་ཡིན་ན་རྒྱབ་སྐྱོར་དངོས་གནས་ཁོ་རང་ཆེན་པོ་ཞིག་ཐོབ་གི་འདུག་ཨ་ང་ཚོས་དེ་མ་བྱས་ཙང་ཨ་ནི་བོད་པས་ཧ་མ་གོ་ན་ལྷག་པ་ཡིན་སྲིད་པ་བསམ་ཡས་ཚོར་སྣང་དེ་དཔེ་མ་སྲིད་པའི་ཅིག་ཚོར་བ་ཤུགས་ཆེན་པོ་ཞིག་འདེབས་ས་ད་རེད། དེ་བཞིན་འཁྲབ་སྟོན་པ་སྐལ་བཟང་སྒྲོལ་མ་ལགས་སུ་གཏམ་བརྗོད་འཁྲབ་སྟོན་གནང་པའི་བརྒྱུད་རིམ་གྱི་ཁྲོད་མྱོང་ཚོར་དང་ཚོར་བ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ།
ཇི་ལྟར་ནི་ང་ཚོས་ཀྱི་གཏམ་བརྗོད་འདི་ཕལ་ཆེར་ད་བོད་མི་ནང་ལོགས་མིན་པ་བྱས་ཕྱི་ལོགས་ལ་ད་ང་ཚོས་ཀྱི་མི་རིགས་གཞན་པར་འཁྲབ་པ་མང་ཆེ་ངེད་ཀྱི་ཁོ་རང་ཚོས་ཀྱི་མཐོང་ཚུལ་ཚང་མ་འདྲ་བོ་འདྲ་བོ་མཐོང་སོང་ར་ག་ཅིག་ན་ན་ཁོ་རང་ཚོས་ད་མང་ཆེ་ང་ཚོ་རྒྱ་གར་ནང་འཁྲབ་པ་ཡིན་ནའི་ད་ཡུ་རོབ་ནང་ལ་འཁྲབ་ཡིན་ནའི་རེད་མང་ཆེ་ཚང་མ་གྱི་དཔེ་དགའ་ཚོར་ང་ཚོ་གཏམ་བརྗོད་འདི་དཔེ་དགའ་ཚོར་བྱེད་ཀྱི་འདུག་གནང་གི་འདུག་ག་ཅི་ཟེར་ན་ཁོ་ཚོས་ཀྱི་ལབ་པ་ལ་ང་ཚོ་གཏམ་བརྗོད་འདི་དངོས་གནས་ཁོ་རང་བས་ཁོ་རང་མཐའ་གཅིག་ནས་བོད་པ་ཡག་པོ་རེད་ཞེས་མེད་པ་བྱས། ད་རྒྱ་མི་སྡུག་ཅག་རེད་ཞེས་མེད་པ་བྱས་ད། མི་དང་མི་གི་བར་ལ་ད་ཚོར་བ་ཅིག་ཡོད་ར་དངོས་གནས་ད་མི་འདི་མི་ངན་མི་རེ་ངོ་རེ་སུ་སུ་གི་ད་སེམས་པའི་ཚོར་བ་ནང་ག་འདྲེ་ཡོད་མེད་ད་ནམ་རྒྱུན་ནས་ད་ཁོ་རྒྱ་མི་མི་ཅིག་ཡིན་ནའི་ད་ནམ་རྒྱུན་ནས་སུ་སུའི་འཚོ་བ་ནང་ལ་ད་སེམས་པ་ནང་ལ་ཚོར་བ་ག་འདྲེ་ཡོད་མེད་འོ་དེ་ཤུགས་ཆེན་པོ་འདི་ཁོ་ཚོས་གི་དགའ་བོ་བྱེད་གི།
གཏམ་བརྗོད་ཀྱི་ནང་དོན་གཙོ་བོ་རང་རྒྱལ་གཞན་ཕམ་གྱི་རྣམ་པའི་རིགས་སྤངས་ཏེ་ཕ་དང་བུའི་བར་གྱི་བསམ་བློའི་ཁྱེར་སོ་དང་དོགས་པ་རྣམ་རྟོག་དེ་བཞིན། མི་དང་མིའི་བར་གྱི་ཚོར་བ་དགའ་སྡུག་གི་རྣམ་འགྱུར་འབུར་ཐོན་བྱས་ཡོད་ཙང་གཟིགས་མོ་གཟིགས་མཁན་ཚོས་གདེང་འཇོག་དང་འབྲེལ་རྗེས་སུ་ཡི་རངས་གནང་པ་མཐོང་དུས་ངོས་རང་ལ་སེམས་འགུལ་ཞེ་དྲག་ཐེབས་བྱུང་ཅེས་དང། མཇུག་ཏུ་གཏམ་བརྗོད་ཟློས་གར་ཚོ་དང་མཉམ་དུ་རང་གི་མྱོང་ཚོར་ངོ་སྤྲོད་གནང་མཁན་ཆབ་སྲིད་ཀྱི་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་དེ་ལྟར་གནང་དགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་དོན་དུ།

ངོས་རང་ནི་སྡུག་སྦྱོང་མནར་གཅོད་མྱངས་མཁན་གྱི་དཔང་པོ་ཡིན་ཙང་གཟིགས་མོ་གཟིགས་མཁན་ཚོར་མནར་གཅོད་མྱངས་པའི་ལོ་རྒྱུས་ངོ་སྤྲོད་ཞུ་གི་ཡོད་ཅེས་དང། ཐེངས་འདིའི་གཏམ་བརྗོད་ཟློས་གར་ཚོགས་པ་ཡོ་རོབ་ཁུལ་ཕེབས་སྐབས་ཀྱི་གྲ་སྒྲིག་གཙོ་བོ་འཇར་མན་བོད་དོན་རྒྱབ་སྐྱོར་ཚོགས་པ་ཨན་ཧྲི་ཀྲུ་ནས་གནང་པ་དང། སུད་སིར་ཕེབས་སྐབས་སུད་བོད་མཐུན་གྲོགས་ཚོགས་པས་རམ་འདེགས་དང་མཐུན་འགྱུར་གནང་འདུག་གཏམ་བརྗོད་ཀྱི་འཁྲབ་ཚན་གྱི་འགོ་ནས་མཇུག་བར་ཡག་པོ་འདུག་ཅེས་གཟིགས་མོ་གཟིགས་མཁན་ཚོས་བསྔགས་བརྗོད་གནང་པ་དང་ཆབས་ཅིག་བོད་སྐད་ཀྱི་སྤུས་ཚད་ཞན་པོ་འདུག་དེའི་ཐད་ཡར་རྒྱས་གཏོང་དགོས་པའི་རེ་སྐུལ་ཀྱང་གནང་གི་འདུག་གཏམ་བརྗོད་ཟློས་གར་རྣམས་ཡོ་རོབ་ཁུལ་གྱི་མཛད་འཆར་ཁག་ལེགས་གྲུབ་ཀྱིས་གནངས་ཉིན་འཇར་མན་བརྒྱུད་རྒྱ་གར་ལ་ཕེབས་གཏན་འཁེལ་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་ཐུན་ཐེངས་ལྔ་བཅུ་ང་གསུམ་པའི་ཐོག་ཨ་རི་གཙོས་རྒྱལ་ཁབ་ཁག་ཅིག་ནས་བོད་ནང་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བའི་སྲིད་བྱུས་འཛིན་གྱི་ཡོད་པའི་གླེང་སློང་ཤུགས་ཆེ་གནང་ཡོད་པའི་སྐོར་སྐལ་ལྡན་མཚོ་མོ་ལགས་སུ་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་རིག་འཛིན་ཆོས་སྒྲོན་ལགས་ནས་སྙན་སྒྲོན་ཞུས་གནང་གི་རེད། ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་བདུན་ཉིན་སུད་སིའི་གྲོང་ཁྱེར་ཇི་ནི་ཝ་ན་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་ཐུན་ལྔ་བཅུ་ང་གསུམ་པའི་ཐོག་བོད་ནང་རྒྱ་ནག་གཞུང་ནས་བོད་མི་ཚོའི་ཐོག་འཛིན་པའི་སྲིད་བྱུས་ཐད་ཐུགས་འཚབ་ཡོད་པའི་གླེང་སློང་ཤུགས་ཆེ་གནང་འདུག་དེ་ཡང་སུད་སིའི་སྐུ་ཚབ་དོན་གཅོད་ཁང་གི་དྲ་རྒྱའི་ནང་གནས་ཚུལ་བཀོད་པ་ལྟར་ན་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་བདུན་ཉིན་ཚོགས་ཐུན་གྱི་ཚོགས་འདུ་ཞིག་གི་ཐོག་ཨ་མི་རི་ཀས་གཙོས་རྒྱལ་ཁབ་དཔེར་ན Swiss དང Sweden Australia ཅེཀ་སྤྱི་མཐུན་རྒྱལ་ཁབ་དབྱིན་ཡུལ། Germany། ཨ་རི་བཅས་ཀྱི་རྒྱལ་ཁབ་ཀྱི་སྐུ་ཚབ་སོ་སོས་རྒྱ་ནག་གཞུང་གི་བྱ་སྤྱོད་ལ་ཐེར་འདོན་དང་འབྲེལ་ཐུགས་འཚབ་ཀྱི་རྣམ་པ་བཏོན་པའི་ཁོངས་སུ། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྐུ་ཚབ་མཆོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཁང་ནས་རྒྱ་ནག་ནང་ལས་ཁུངས་ཤིག་འཛུགས་འཆར་ལ་རྒྱབ་སྐྱོར་ཞུས་པ་དང་འབྲེལ་རྒྱ་ནག་གཞུང་ནས་རྒྱལ་སྤྱིའི་ཁྱོན་ཡོངས་ཀྱི་ཁྲིམས་ལུགས་ལ་བརྩི་སྲུང་ཞུས་པའི་ཐོག་ནས་བོད་ཐེ་བའི་མི་ཚང་མའི་འགྲོ་བ་མིའི་ཐོབ་ཐང་ལ་སྲུང་བརྩི་ཞུ་དགོས་པ་དང་བོད་ནང་དྲག་གནོན་བྱེད་བཞིན་པའི་སྲིད་བྱུས་འཕྲལ་དུ་མཚམས་འཇོག་བྱེད་དགོས་ལུགས་གསུངས་འདུག་ཡང་དབྱིན་ཡུལ་གྱི་སྐུ་ཚབ་མཆོག་ནས། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱིས་གསུངས་པ་དེ་རྒྱབ་སྐྱོར་གནང་བ་དང་འབྲེལ་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དེ་འཕྲལ་དུ་མཚམས་འཇོག་དགོས་ཞེས་དགོངས་ཚུལ་སྩོལ་གནང་འདུག། དེ་ག་ནང་བཞིན་སུའིས་དང་སུའི་ཌེན་འཇར་མན་བཅས་ཀྱི་སྐུ་ཚབ་གསུམ་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཛ་དྲག་པོ་ཡོད་པར་ཐུགས་འཚབ་ཆེན་པོ་ཡོད་ཅེས་གསུངས་པ་དང་ཆབས་ཅིག་བོད་ནང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བར་འཛིན་བཟུང་བཙོན་འཇུག་དང་སྡང་ཟུག་བྱེད་རྒྱུ་མཚམས་འཇོག་བྱེད་དགོས་ལུགས་དགོངས་ཚུལ་བཏོན་འདུག་ཡང་ཨོ་སི་ཀྲོ་ལི་ཡའི་ངོས་ནས་ཉེ་ཆར་བུད་མེད་ཐོག་དབྱེ་འབྱེད་རྟོག་ཞིབ་ཚོགས་ཆུང་གི་སྙན་ཐོ་བཏོན་པའི་ནང་གསལ་བོད་ནང་གི་བུད་མེད་ཚོའི་ཐོག་དབྱེ་འབྱེད་སྡུག་སྦྱོང་བཏང་བའི་གནད་དོན་ཐོག་ཐུགས་འཚབ་ཡོད་ཅེས་གསུངས་འདུག། གོང་དུ་ཞུས་པའི་གནས་ཚུལ་རྣམས་མུ་མཐུད་བཀོད་པ་ལྟར་ན། ཚོགས་འདུའི་ཐོག་ཨ་མི་རི་ཀའི་སྐུ་ཚབ་མཆོག་ནས་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང། སྤྱིར་རྒྱ་ནག་གཞུང་ནས་གྲངས་ཉུང་མི་རིགས་དང་ཆོས་དད་མི་འདྲ་བའི་རིགས་ཚོའི་ཐད་དབྱེ་འབྱེད་དང་སྡང་ཟུག་བྱེད་པའི་སྲིད་བྱུས་འོག་ཆོས་དང་རིག་གཞུང་སྐད་ཡིག་སོགས་ཀྱི་ཐོབ་ཐང་འདྲ་མཉམ་མེད་པའི་ཁར། ཁོང་ཚོའི་ཐོག་དྲག་གནོན་གྱི་སྲིད་བྱུས་འདྲ་མིན་ལག་བསྟར་བྱེད་ཀྱི་ཡོད་པར་ཐུགས་འཚབ་ཡོད་ཅེས་གསུངས་པ་དང་ཆབས་ཅིག་རྒྱ་ནག་གཞུང་ནས་དམིགས་བསལ་བོད་ནང་ཐབས་ཤེས་དང་རྣམ་པ་འདྲ་མིན་གྱི་ཐོག་ནས་ཤེས་ཡོན་སློབ་གསོའི་ཐོག་དམ་དྲག་དང་རྒྱ་ནག་གུང་ཁྲན་གྱི་ལྟ་གྲུབ་སྦྱོང་བརྡར་སྤྲད་དེ་བོད་པའི་གཞོན་སྐྱེས་ཚོས་རང་ཉིད་ཀྱི་ཕ་མེས་ཀྱི་རིག་གཞུང་དང་སྐད་ཡིག་སོགས་ཉམས་བརླག་ཏུ་གཏོང་རྒྱུའི་སྲིད་བྱུས་འོག་ཕ་མ་དང་ཁ་བྲལ་བཏང་སྟེ། སློབ་ཕྲུག་ཚོ་རྒྱ་ནག་ནང་གཏན་འཇགས་སློབ་གྲྭའི་ནང་བཅུག་གི་ཡོད་པ་སོགས་ཀྱི་ཐད་ཐུགས་འཚབ་ཡོད་པས་དེ་དག་འཕྲལ་དུ་མཚམས་འཇོག་ཡོང་ཐབས་དགོས་པའི་དགོངས་ཚུལ་བཏོན་གནང་འདུག། ཐེངས་འདིའི་ཚོགས་ཐུན་གྱི་གོ་སྐབས་དང་བསྟུན་ནས་སུད་སི་སྐུ་ཚབ་དོན་གཅོད་ཁང་དང་ཉེན་ཁའི་འོག་གནས་པའི་མི་མང་གི་མཐུན་ཚོགས་ཞེས་པ་ཐུན་མོང་ནས་ཟུར་དུ་ཚོགས་འདུ་སྐོང་ཚོགས་གནང་བའི་སྐབས་ཤིག་ལ། བོད་ནང་རྒྱ་ནག་གཞུང་ནས་བོད་པའི་བུད་མེད་ཚོའི་ཐོག་དབྱེ་འབྱེད་ཀྱི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་པའི་གནད་དོན་གླེང་སློང་དང་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭའི་གནས་སྟངས་བློ་འཚབ་ཡོད་པའི་སྐོར་སྙན་སེང་ཞུས་འདུག་གང་ལྟར་མཐུན་ཚོགས་དེའི་སྐབས་སུད་སི་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་འོག་བོད་དོན་གླེང་སློང་དང་ལྷག་པར་དུ་ཨ་མི་རི་ཀས་གཙོས་རྒྱལ་ཁབ་གནད་ཡོད་ཁག་ཅིག་ནས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་སྲིད་བྱུས་ཀྱི་གནད་དོན་ཐེར་འདོན་དང་འབྲེལ་ཐུགས་འཚབ་ཡོད་པའི་གླེང་སློང་གནང་བ་ནི་གནད་འགག་ཆེན་པོ་ཅིག་གཟིགས་ཀྱི་ཡོད་ལུགས་སྐུ་ཚབ་དོན་གཅོད་ཁང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་མཐུད་པ་སྐལ་ལྡན་མཚོ་མོ་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་གི་འདུག།
ཚོགས་འདུའི་གི་སྐབས་ལ་ཡང་ཨ་རི་དང་དབྱིན་ཇི་བཅས་ད་ག་ནང་བཞིན Swiss དང Australia གཙོས་པའི་གི་རྒྱལ་ཁབ་ཁག་ཅིག་ནས་རྒྱ་ནག་སྲིད་གཞུང་གི་ད་ལྟའི་ཆ་ལ་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་མུ་མཐུད་ནས་གཏོང་གི་ཡོད་པ་དེ་ལ་ཡང་སེམས་འཚབ་ཤུགས་ཆེན་པོ་ཅིག་བཏོན་གནང་སོང། ད་ཚོགས་འདུ་དེའི་རིགས་ཀྱི་སྐབས་ལ་ཡང་ཚོགས་མི་རྒྱལ་ཁབ་ཚོ་ནས་སེམས་འཚབ་དང་གནད་དོན་གླེང་སློང་བྱེད་ཡ་དེ་ད་ལྟའི་ཆ་ལ་ཡང་རྒྱལ་སྤྱིའི་ནང་ལོགས་ལ་ཡང་ད་ཅིག་འགྲོ་མིའི་ཐོབ་ཐང་ཡིན་ནའི་འདྲ་བོད་ཀྱི་གནད་དོན་གླེང་སློང་བྱེད་ཡ་འདི་རྒྱལ་སྤྱིའི་སྡིངས་ཆ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད། ག་རེ་བྱས་ནས་ཞུས་པ་ཡིན་ན་ཚོགས་འདུ་འཚོགས་པའི་གི་སྐབས་ལ་ཡང་རྒྱལ་ཁབ་བྱེ་བྲག་ནས་འཛམ་བུ་གླིང་སྤྱི་ཡོངས་ཀྱི་འགྲོ་མིའི་ཐོབ་ཐང་གི་གནད་དོན་གླེང་སློང་བྱེད་དགོས་ཡོད་རེད་དེ་དུས་སྐབས་ལ་ཡང་བོད་ནང་གི་གནད་དོན་གླེང་སློང་བྱེད་ཐུབ་ཡ་འདི་ཧ་ལས་པའི་གྱི་ཅིག། གལ་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་བྱས་ནས་ཞུས་པ་ཡིན་ན་གནད་དོན་གླེང་སློང་བྱེད་ཡ་ལ་ཡང་རྒྱལ་ཁབ་བྱེ་བྲག་ལ་ཡང་སྐར་མ་གཅིག་དང་ཕྱེད་ཀ་མ་ཞིག་ཡོད་མ་རེད་བྱས་ཙང་རྒྱལ་ཁབ་སོ་སོ་གི་སྐར་མ་གཅིག་དང་ཕྱེད་ཀ་གོ་སྐབས་དུས་ཚོད་ཐུང་ཐུང་འདི་ཡི་ནང་ལོགས་ལ་ཡང་བོད་ནང་གི་གནས་སྟངས་གླེང་གནང་ཡ་འདི་རྒྱལ་ཁབ་འདི་ཚོ་ནས་ཨ་ནི་ད་ལྟའི་ཆ་ལ་བོད་ནང་གི་གནས་སྟངས་འདི་ལ་སེམས་འཚབ་དང་ཐུགས་སྣང་ག་ཚོད་གནང་གི་ཡོད་པ་འདི་མངོན་གསལ་དོད་པོ་ཅིག་ཆགས་བསྡད་པ་ཙམ་མ་ཟད། ཚོགས་འདུ་འཚོགས་པའི་གི་སྐབས་ལ་ཡང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཞེས་འདིའི་ནང་ནས་ད་ད་ལྟའི་ཆ་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་རྡོག་རོལ་གཏོང་མཁན་རྒྱ་ནག་སྲིད་གཞུང་ཆགས་བསྡད་ཀྱི་ཡོད་དུས་རྒྱ་ནག་སྲིད་གཞུང་གི་སྐུ་ཚབ་དངོས་སུ་ཚོགས་འདུ་གྱི་ནང་ལོགས་ལ་མཉམ་ཞུགས་གནང་བསྡད་ཡ་གཅིག་ཆགས་ཀྱི་ཡོད་དུས། ཚོགས་འདུ་འདིའི་རིགས་ལྟར་རྒྱལ་ཚོགས་ཀྱི་ཚོགས་འདུ་གྱི་སྐབས་ལ་ཡང་འགྲོ་མིའི་ཐོབ་ཐང་གླེང་སློང་བྱེད་ཡ་དེ་ཧ་ལས་པའི་གི། གོ་སྐབས། དཀོན་པོ་ཅིག་ཆགས་ཀྱི་ཡོད་རེད། འདི་འདྲ་ཅིག་གླེང་ཐུབ་ཡ་དེ། ཅིག་གནས་སྟངས། འགྲོ་མིའི་ཐོབ་ཐང་འཛམ་བུ་གླིང་སྤྱི་ཡོངས་ཀྱི་འགྲོ་མིའི་ཐོབ་ཐང་གི་གནས་སྟངས་དེ་གླེང་སློང་བྱེད་དགོས་ཀྱི་ཡོད་དུས་གནས་སྟངས་གླེང་ཐུབ་ཡ་དེ་ཁག་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་གཅིག་དེ་ད་རྒྱལ་ཚོགས་འཚོགས་པའི་སྐབས་ལ་ཡང་ཨ་ནི། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང། ཨ་ནི། ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་འགྲོ་བའི་གནས་སྟངས་གླེང་སློང་བྱེད་ཀྱི་ཡོད་དུས་ཨ་ནི་བོད་ནང་ལ་ཡང་རྒྱ་ནག་སྲིད་གཞུང་ནས་མུ་མཐུད་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་གི་ཡོད་པ་དང་ཨ་ནི་བོད་ནང་ལ་མུ་མཐུད་ནས་ད་ལྟའི་ཆ་ལ་ཡང་དམ་དྲག་གི་གནས་སྟངས་ཡོད་པ་དེ་གསལ་ག་རེ་ཞུ་དགོས་རེད་ད་གསལ་སྟོན་བྱེད་ཐུབ་ཡ་གི་སྡིངས་ཆ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད།

གླེང་མོལ་གྱི་ལེ་ཚན་ནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཧིན་རྡི་གསུང་སྒྱུར་བ་དང། རྒྱ་གར་ནང་པའི་གཞོན་ནུ་ལྷན་ཚོགས་ཀྱི་རྒྱལ་སྤྱིའི་འབྲེལ་མཐུད་པ Kailash Chandra Bauddha ལགས་དང་ལྷན་དུ་རྒྱ་གར་བའི་ཁྲོད་ནང་ཆོས་ལ་དོ་སྣང་གནང་མཁན་ཇེ་མང་དུ་འགྲོ་བཞིན་པའི་སྐོར་ལ་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ང་ཡེ་ཤེས་ཟླ་བ་ཡིན། ཐེངས་འདིའི་གླེང་མོལ་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཧིན་དྷིའི་གསུང་སྒྱུར་བ་དང་རྒྱ་གར་ནང་པའི་གཞོན་ནུ་ལྷན་ཚོགས་ཀྱི་རྒྱལ་སྤྱིའི་འབྲེལ་མཐུད་པ་ཀེ་ལ་ཤི་ཅཱན་དྲ་བོད་དྷ་ལགས་དང་ལྷན་དུ་རྒྱ་གར་བའི་ཁྲོད་ལ་ནང་ཆོས་ལ་ཐུགས་སྣང་གནང་མཁན་དེ་ཇེ་མང་དུ་འགྲོ་བཞིན་པའི་སྐོར་ལ་ང་ཚོས་ཏོག་ཙམ་གླེང་མོལ་ཞུ་གི་ཡིན། ཨ་ནི་ཀེ་ལ་ཤི་ལགས་དེ་རིང་ད་དུས་ཚོད་བཏོན་གནང་བྱས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་སྙན་ཞུ་ཁང་ལ་ཕེབས་པ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཟེར་ཞུ་ཡ་ཡིན། ཀེ་ལ་ཤི་ལགས་ད་ཁ་སང་བཞུགས་སྒར་དྷརམ་ས་ལ་ལ་ད་ཅིག་ནང་ཆོས་དང་འབྲེལ་བའི་ཟབ་སྦྱོང་ཅིག་གོ་སྒྲིག་ཞུས་ཡོད་རེད་ད་དེ་ཡི་འགན་ཁྱེར་མཁན་གཙོ་བོ་གཅིག་དེ་ཀེ་ལ་ཤི་ལགས་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ཡང་རྒྱ་གར་ནང་པའི་གཞོན་ནུ་ལྷན་ཚོགས་ཀྱི་ད་ཅིག་གོ་སྒྲིག་འོག་ལ་དུག་སེལ་ཆུང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེའི་སྐབས་སུ་ང་ཚོས་བཅར་འདྲི་ཞུས་པའི་སྐབས་སུ་ཀེ་ལ་ཤི་ལགས་ཀྱིས་དེ་འདྲ་ཞིག་གསུངས་སོང། ད་རྒྱ་གར་ནང་ལོགས་ལ་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་དུས་རྒྱུན་དུ་ད་ནང་ཆོས་དང་འབྲེལ་བའི་ཐོག་ལ་བཀའ་སློབ་ད་ཅིག་བསྩལ་དང་བསྩལ་མུས་ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ཡང་ནང་ཆོས་དང་འབྲེལ་བའི་ཟབ་སྦྱོང་དེ་འདྲའི་མང་པོ་ཅིག་གོ་སྒྲིག་ཞུས་ཀྱི་ཡོད་རེད། ད་དེ་ཚོགས་པ་མང་པོས་ཞུས་ཡོད་རེད། དེ་ཚོའི་རྒྱུ་རྐྱེན་ལ་བརྟེན་བྱས་ད་རྒྱ་གར་ནང་གི་ག་རེ་ལབ་དགོས་རེད་ནང་ཆོས་ལ་ཐུགས་སྣང་གནང་མཁན་དེ་ཇེ་མང་དུ་འགྲོ་བཞིན་པའི་གནས་སྟངས་ཤིག་ཡོད་པ་དེ་ཁ་སང་ང་ཚོར་དུས་སུ་འགྲེལ་བརྗོད་གནང་ཡོད་རེད་བ།

ད་ཕ་གིར་ཕྱི་རྒྱལ་བ་རྐྱང་རྐྱང་བྱས། ནང་ཆོས་ངོ་སྤྲོད་བྱེད་ཡ་སྒོམ་རྒྱབ་ཡ་འདི་འདྲ་གཅིག་པུ་རེད་ཤག་ད་ཧིནྡི་གི་ཐོག་ནས course འདི་བྱེད་ཡ་འདི་ཕལ་ཆེར་ཐེངས་དང་པོ་ཆགས་བསྡད་ཡོད་རེད་འདི་གི་རྒྱུ་མཚན་ག་རེ་རེད་ཟེར་ན། ད་ཧིནྡི་གི་ཐོག་ནས་ནང་ཆོས་ངོ་སྤྲོད་འགྲེལ་བཤད་བརྒྱབ་མཁན་འདི་དཔེ་དཀོན་པོ་རེད་ཤག་གཅིག་དང་སློབ་སྦྱོང་ཡོད་མཁན་ཡོད་མཁན་ད་དགེ་བཤེས་དང་དཔེ་མང་པོ་ཡོད་རེད་ད་དཀའ་ལས་ག་རེ་འཕྲད་ཀྱི་འདུག་ཟེར་ན་སྐད་ཡིག་འདི་ད། བོད་སྐད་ཐོག་ནས་ད་ག་རེ་ལབ་དགོས་རེད་ད་ཧིན་དི་འདི་འདྲའི་འགྲེལ་བཤད་སྐྱོན་མི་ཐུབ་ཡ་འདི་དཀའ་ལས་ཆགས་བསྡད་ཡོད་རེད། ད་འདི་ཡར་མར་བྱས་བྱས་ཚོགས་པ་གཉིས་ཀྱི་ང་རང་ཚོ་ཚོགས་པ་ང་རང་བྱས་ད་རྒྱ་གར་ནང་ལོགས་ལ་ད་དེང་སང་གི་ག་རེ་ལབ་དགོས་རེད་ད་ནང་པ་མང་པོ་ནས་ཡོད་རེད་བ་ཨ་ནི་འདི་ནང་གི་ད་ཟབ་སྦྱོང་དེ་འདྲས་རྒྱུན་རིང་པོ་ཉི་མ་གཅིག་མ་ཡིན་པ་བྱས་བདུན་ཕྲག་གཅིག། ཨ་ནི་ཉི་མ་ལྔ། ཞོགས་ཀས་ནས་དགོང་དག་བར་དུ་ཁེ་སི་ཟབ་སྦྱོང་གཏིང་ཟབ་པོ་སྤྲད་པ་ཡིན་ན་ཨ་ནི་ད་ག་ཕ་གི་སྤྱི་ཚོགས་ནང་ལ་ཡང་དེ་འདྲས་རོགས་པ་བྱེད་ཐུབ་ཀྱི་རེད་ཟེར། ད་འདི་ནང་ལ་བགྲོ་གླེང་ནང་ལོགས་ལ་བགྲོ་གླེང་ཟེར་ན་ད་ཟབ་སྦྱོང་ནང་ལོགས་ལ་དགེ་རྒན་བྱས་ཨ་ནི་སློབ་ཕྲུག Retire Officer ད་ག་རང་ནང་བཞིན་ད་ལྟ་ལས་ཀ་བྱེད་བཞིན་པའི་འདི་འདྲའི་ལས་བྱེད་འདི་འདྲ་ཡོད་རེད། ད་དེའི་དམིགས་ཡུལ་ག་རེ་རེད་ཁོང་ཚོ Society ནང་ལ་ད་སྤྱི་ཚོགས་ནང་ལ་ག་དུས་ན་ཡང

བཅུ་གཉིས་ནས་མི་སླེབས་རེད། state བཅུ་གཉིས་ད་ག་རེ་ལབ་དགོས་རེད་ད་མངའ་སྡེ་བཅུ་གཉིས་འདི་འདྲ་སླེབས་དུས་ཀ་ལས་སླ་པོ་ཡོད་མ་རེད་ད་འདི་ནང་ལ་མི་འདམ་ཡག་དང་དེ་འདྲས་ཁག་པོ་ཆགས་ཀྱི་འདུག་ག་ལགས་སུ་སུ་སྐད་གཏོང་དགོས་མེད་དོ་སྣང་བྱེད་མཁན་ག་རེ་རེད་རྗེས་སུ་སྤྱི་ཚོགས་ནང་ལ་ལོག་དུས་ཀ་སུ་ག་རེ་ཁོང་ཚོས་ག་འདྲས impact བྱེད་ཐུབ་གི་རེད་འདི་ཡིན་པ་བྱས་ཙང་འདི་ནང་ལ་དགེ་སློང་ཡང་འདུག་རྒྱ་གར་དགེ་སློང་ཡང་ཡོད་རེད་ཨ་ད་ག་ནང་བཞིན་གྱི་སློབ་སྦྱོང་བྱེད་མཁན་ད Sramanera ལབ་དགོས་རེད་ཨེ་འདི་ཐོག་ནས novice ད་དགེ་ཚུལ་འདི་འདྲས་ཡོད་རེད་བ་ལ་ད་ཁོང་ཚོ་སང་ཀི་ས་ལ་སློབ་སྦྱོང་བྱེད་མཁན་གང་བྱུང་ནས་འདི་ལ་ག་རེ་ལབ་དགོས་རེད་ད།

དེ་ཚོ་ལ་གཟིགས་གནང་གི་ཡོད་ན་ཡང་ཅིག་ཁོ་རང་ཚོ་ནང་ཆོས་ལ་ཅིག་དོ་སྣང་ཡོད་པའི་རྒྱུ་མཚན་ལ་བརྟེན་བྱས་གདམ་གནང་གི་ཡོད་རེད་པས། གང་ཡིན་ཟེར་ན། ད་ལྟ་ད་ཅི་གོང་ལ་ཀེ་ལཱཤ་ལགས་གསུངས་སོང་ང་ཚོ་གླེང་མོལ་འགོ་འཛུགས་མ་ཞུས་གོང་དེ་ལ་ད་རྒྱབ་ཀྱི་ང་ཚོ་པར་རིས་ནང་ད་ན་རྒྱ་གར་བའི་ད་ལྟ་ད་དགེ་འདུན་པ་ཞིག་རེད་པ་ད་ཉེ་ཆར་ཁོ་རང་དུ་ཟེར་ནས་ད་གྲོངས་པའི་གནས་སྟངས་ཆགས་བསྡད་ཀྱི་འདུག་ཁོ་རང་འདྲ་བོ་ཡིན་པས་ན་ད་ཅིག་དངོས་གནས་སོ་སོའི་གྲོང་གསེབ་རང་ལ་ད་ཅིག་ཤུགས་རྐྱེན།

དེ་གཉིས་ཀ་ཡོད་རེད་དེ་ད་ལྟ་བསྡད་ས་དང། ཁ་ལག་དེ་ཏུ་སི་ཏཱ་རང་གིས་གནང་སོང། ཨ་ནི་ལམ་ཀ་ལ་ཡར་མར་ཕེབས་དུས་སྐབས་སུ། ལམ་ཀ་ཕྱེད་ཀ་འགྲོ་གྲོན་རེད་བ་ལགས་ད་ང་ཚོ་ཚོགས་པ་གིས་བྱས་ཕྱེད་ཀ་དེ་འདི་ནས་བྱས་ད་གང་ལྟར་མང་ལྟར་ད་གཉིས་ཀ་གི་མཉམ་རུབ་བྱས་ནས་ད་འགྲོ་སོང་ག་འདྲས་འགྲོ་གི་འདུག་ད་གཙོ་བོ་ད་ཤུགས་ཆེན་པོ་དེ་བསྡད་ས་དང་ཁ་ལག་གི་དེ་རེད་བ་ད་ཏུ་སི་ཏཱ་རང་གིས་དེ་ནས་རོགས་པ་བྱས་སོང། ལའོ། ད་ཅི་གོང་ཀེ་ལཱཤ་ལགས་ཀྱིས་ཅིག་གསུངས་སོང་ད་འདི་ད་ཅིག།
སྐད་ཡིག་གི་ཡང་ཅིག་ཁ་ལོར་དཀའ་ངལ་འཕྲད་བཟོ་འདྲ། གོ་བརྡ་འཕྲོད་མ་འཕྲོད་ཟེར་བཟོ་འདྲ། ད་ནི་ད་ཁོ་རང་ཚོ་ལྟ་བུ་ཆ་མཚོན་པ་ཡིན་ན། ད་ཅིག་ཧིན་དིའི་ཐོག་ནས་དུས་རྒྱུན་ནས་བཀའ་མོལ་གནང་བསྡད་མཁན་བྱས་རེད་བ། ད་ཡིན་ན་ནང་པའི་གཞུང་ལུགས་མང་ཆེ་བ་དེ་ད་ད་ད་ང་ཚོ་ད་ལེགས་སྦྱར་གྱི་ནང་ཡོད་པ་བྱས། དེ་ནས་ཡང་པཱ་ལི་ནང་ཡོད་པ་ཆགས་བསྡད་ཀྱི་ཡོད་རེད་བ། ད་ཀེ་ལཱཤ་ལགས་ཀྱིས་ཅིག་གཟིགས་པ་ཡིན་ན་ཡང། ད་ཅིག་ཁོ་རང་ཚོ་སྐད་ཡིག་གི་གོ་བརྡ་འཕྲོད་མ་འཕྲོད་དཀའ་ངལ་གྱི་ཐོག་ནས་ཡང་རྒྱ་གར་མང་པོ་ཅིག་ནང་ཆོས་ལ་ཅིག་ཐུགས་སྣང་ཡོད་པ་བཟོ་འདྲ། དེ་ལ་ཅིག་ཁོ་རང་ཚོ་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དགོངས་ཀྱི་ཡོད་ན། རེད་རེད་ད་འདི་འདི་གསལ་པོ་རེད་སྤྱིར་བཏང་གི་རྒྱ་གར་ནང་ལ། དོ་སྣང་ཡོད་མཁན་མང་པོ་འདུག་ལགས་མངའ་སྡེ་ག་བ་ཡིན་ན་མ་ར་སི་ནང་ལ་ཡིན་ན་ནང་པ་དཔེ་མང་པོ་ཡོད་རེད་ཤུགས་ཆེན་པོ་ཡོད་རེད་ཡུ་པི་སང་ཀི་ས་ལ་དཔེ་མང་པོ་ཡོད་རེད་ད་པ་ལི་གཞུང་གི་ཐོག་ནས་ད་ལྟ་མཁན་འདི་གྲྭ་པ་ཡང་འདི་ནས་མང་པོ་ཡོད་མ་རེད་ཁ་ཤས་མ་གཏོགས་ཡོད་མ་རེད་པ་ལགས་ད་སློབ་སྦྱོང་དེ་ཡང་གཏིང་ཟབ་པོ་ཡོད་མ་རེད་ད་སློབ་སྦྱོང་བྱེད་ས་གཙོ་བོ་འདི་ག་རེ་རེད་སྤྱིར་བཏང་གདན་ས་ཡོད་རེད་དེ་ག་ནང་བཞིན་གྱི་ང་ཚོ་ནང་པའི་ནང་བསྟན་ཆོས་ལུགས་ཀྱི་འདི་ནང་ནས་ད་དགེ་ལུགས་པ་རེད་ད་ང་ཚོ་ས་སྐྱ་བཀའ་དགེ་རྙིང་མ་ཆ་ཚང་ལ་སློབ་སྦྱོང་མཐོ་བོ་མཐོ་བོ་དང་དགེ་བཤེས་ཡིན་ན་ཡང་མཁན་པོ་ཡིན་ན་དཔེ་མང་པོ་ཡོད་རེད་བ་ལགས། ད་དེ་སྐད་ཡིག་གི་དཀའ་ངལ་འཕྲད་དུས་སྐབས་སུ་ཕར་ཡུ་པི་བི་ཧར་རཱ་ཇ་སི་ཐཱན་ག་བ་ཡིན་ན་ཕེབས་ཐུབ་ཀྱི་མི་འདུག་ད་ཕ་གིའི་གི་སོགས་ན་ང་ཚོ་གྲོང་གསེབ་པ་དེ་ག་རེ་ད་ཨིན་ཇི་ཡང་ཤེས་ཀྱི་མ་རེད་ད་ཨིན་ཇི་དང་བོད་ཡིག་དང་ཨ་དེ་དཀའ་ལས་འཕྲད་བསྡད་ཀྱི་ཡོད་རེད་བ་ལགས་ད་དེ་སྐད་ཡིག་དེ་དཀའ་ལས་རེད་ཤག་དཀའ་ལས་རེད་ཤག་ད་དེ་གཙོ་བོ་དེ་ག་རེ་རེད་རྒྱ་གར་གི་ནང་པ་རེད་བ་ཧི་མ་ལའི་རི་རྒྱུད་མ་ཡིན་པ། ད་པཱ་ལིའི tradition གྱི་གཙོ་བོ་རེད། ད་པཱ་ལི་སྡོམ་པ་འདོན་དུས་སྐབས་སུ་པཱ་ལི་གི་རེད། ད་རང་ནང་ཆོས་ངོ་སྤྲོད་འདི་བྱེད་དུས་ཚིག་འདི་མང་ཆེ་བ་པཱ་ལི་གི་ཐོག་ནས་བེད་སྤྱོད་བཏང་དགོས་རེད་བ། ད་འདི་རེད། ད་པཱ་ལི་དང་སཱན་སི་ཀྲི་ཏི་སྤྱིར་བཏང་གི་དཔེ་ཐག་ཉེ་པོ་རེད། ད་སཱན་སི་ཀྲི་ཏི tradition དང་པཱ་ལི་ལབ་ན་ད་གཉིས་ཀ་དེ་གལ་སྲིད་འདི་འདྲ་བྱས་པ་ཡིན་ན་ད་ཕལ་ཆེར་ཕལ་ཆེར་ཏོག་ཙམ་དཀའ་ལས་ཏོག་ཙམ་ཉུང་རུ་འགྲོ་གི་རེད་བསམ་གི་འདུག་འདི་ཡིན་པའི་ཆ་ནས་ཁོང་ཚོ་མཉམ་རུབ་བྱེད་ཡག་གི་འདི་ཡང་ཅིག་ཆགས་ཀྱི་འདུག་གནས་སྟངས་འདི་ཡང་ཆགས་ཀྱི་འདུག།

ད་ཀེ་ལཱཤ་ལགས་ཀྱིས་ཅིག་གཟིགས་པ་ཡིན་ན། ད་ལྟ་རྒྱ་གར་བའི་ཁྲོད་ལ། ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་པོ་དེའི་ཐོག་ལ། ཅིག་དེའི་གི་ད་ཅིག་གོ་དོན་རྟོགས་མཁན་རེད། ད་དེའི་གི་གནད་འགག་དེ་ཅིག་ད་མཁྱེན་མཁན་ཟེར་དགོས་རེད་བ། ཤེས་མཁན། དེའི་ཅིག་ག་མང་ལོས་འདྲ་བོ་ཅིག་ཡོད་ན། ཁོ་རང་ཚོས་དེ་ལ་ཡང། གཅིག། གཟིགས་སྟངས་དེ་ག་རེ་རེད་བརྗོད་ན། ད་དེའི་གནས་སྟངས་གསར་པ་འདྲ་ཅིག་ཆགས་བསྡད་པ་རེད་དྲང་པོ་བྱས་ན། རྒྱལ་བ་རིན་པོ་ཆེ་ལ་ལྟ་སྟངས་རྒྱ་གར་མི་གི་ལྟ་སྟངས་རེད་བ། ངོ་མ་ཡིན་ན་ལོ་ཕལ་ཆེར་བཅུ་བཅོ་ལྔ་སྔོན་ལ། ད་ང་རང་དེ་གསུང་བསྒྱུར་ཞུ་ཡ་འདི་འགོ་བཙུགས་ཡིན་པ། ལོ་ཉིས་སྟོང་བཅུ་གཉིས་འདི་ནས། ཨ་འདི་ག་དཔེར་ན་ང་རང་ཡུ་པི་ནས་བྱས་ལྷ་བབས་ནས། འདི་སྐབས་སུ་ཡང་རྒྱལ་བ་རིན་པོ་ཆེ་ག་འདྲ་ཡོད་མེད་མི་ཧ་གོ་མི་འདུག་བོད་པའི་བླ་མ་གཅིག་རེད་ཟེར་འདི་མ་གཏོགས་ཡོད་མ་རེད་ད། རྒྱལ་བ་རིན་པོ་ཆེ་ནང་ཆོས་ངོ་སྤྲོད་གནང་དགོས་རེད་ནང་ཆོས་གསུང་དགོས་རེད་ད་འདི་འདྲ་འདྲ་གཅིག་རེད་ད་སྐུ་མདུན་གྱི་ཐུགས་ཀྱི་དམ་བཅའ་བཞི་ག་རེ་ག་རེ་ཡོད་མེད་དང་པོ་འདི་ཨར་ལས་འདི་དམ་བཅའ་ཡོད་མེད་ཡང་ཧ་གོ་མི་འདུག་ད་དུ་སི་ཏ་འདི་ཁ་སང་ནང་ཆོས་ངོ་སྤྲོད་འདི་བྱས་དུས་སྐབས་སུ་ང་རང་ཡང་འདི་འདི་སྐོར་ལབ་པས་དེར་ང་རང་གི་ཟས་ཟན་ཁ་ལོ་ང་རང་འཇིགས་སྐད་སྐད་ཆ་བཤད་དང་གོ་སྐབས་བྱུང་ད་སྐབས་རེ་སྐབས་རེ་ང་ཡང་ད་གཙོ་བོ་རྒྱལ་བ་རིན་པོ་ཆེ་གི་ཐུགས་ཀྱི་དམ་བཅའ་བཞི་ག་རེ་རེད། བྱུང་རིམ་ག་རེ་རེད། ག་རེ་བྱས་ནས་གསུངས་རེད། འདི་གཙོ་བོ་འདི་བོད་པའི་ཆེད་དུ་རེད་པས་ཡང་མིན་ན་སུའི་ཆེད་དུ་རེད། ད་ཁ་སང་གི་དྲང་པོ་བྱས་ན། ཕལ་ཆེར་ང་ཆུ་ཚོད་གཉིས་དང་ཕྱེད་ཀ་སྐད་ཆ་བཤད་ཡོད་ས་རེད་ཁོང་ཚོ་ལ་ཁ་ཤས་ཀྱི་མིག་ཆུ་ཤོར་གྱི་འདུག་ག་རེ་ཟེར་ན། རྒྱལ་བ་རིན་པོ་ཆེ་འདི་སྐུ་ལས་བསྐྱོན་རེད་ལྷག་པར་དུ་རྒྱ་གར་གྱི་གནའ་བོའི་རིག་གཞུང།

དུས་རབས་བཅུ་གཉིས་ཀྱི་ཐ་མ་ད་བཅུ་གསུམ་འགོ་ནས་ད་ལྟ་བར་དུ་དུས་རབས་ཉི་ཤུ་རྩ་གཅིག་འགྲོ་བསྡད་ཀྱི་རེད། ལོ་ག་ཚོད་བརྒྱད་བརྒྱ་མ་རེད་པས་ད་ལོ་བརྒྱད་བརྒྱ་ཞིག་འགྲོ་གི་འདུག་ནང་པའི་རྒྱ་གར་རང་གི་ད་ནང་ཆོས་ཀྱི་སློབ་སྦྱོང་བྱེད་ས་ཅིག་མི་འདུག་འདི་བར་ལོ་བརྒྱད་བརྒྱ་བདུན་བརྒྱ་ནང་ལ་སློབ་སྦྱོང་བྱེད་ས་ཡོད་མ་རེད། སྤྱིར་བཏང་ཕྱོགས་ལ་མཐོ་སློབ་མང་པོ་རེད་འདི་ལ Department ཡོད་རེད་ད་ཟུར་གཅིག་གཉིས་སུ་སློབ་སྦྱོང་བྱེད་ས་འདི་རུ། སློབ་སྦྱོང་བྱེད་ས་མེད་དུས་སྐབས་སུ་ད་གཏིང་ཟབ་པོ་སྦྱང་ཐུབ་ཀྱི་མ་རེད་ཆུ་ཚོད་གཅིག་སྦྱངས་པ་ཡིན་ན་ཆུ་ཚོད་ཕྱེད་ཀ་སྦྱངས་པ་ཡིན་ན་ད་ཡོད་མ་རེད་སྤྱིར་བཏང་གི་ཚོགས་པ་ཆུང་ཆུང་དཔེ་མང་པོ་ཡོད་རེད་རེད་བ་ཡུ་པི་ནང་མཧཱ་རཱ་སི་ནང་ཡོད་རེད་ད་དངོས་མུ་མཐུད་ནས་དཔེ་ད་ལོ་བཅོ་ལྔ་བཅོ་བརྒྱད་ཉི་ཤུ་འདི་འདྲའི་གདན་ས་ནང་སྦྱངས་ཡིན་བྱས་ཙང་ངས་ཁོ་རང་ཚོར་ལབ་ཡིན་རྟག་པར་ལབ་བསྡད་ཀྱི་ཡོད་རྒྱལ་བ་རིན་པོ་ཆེ་ན་ག་རེ་ལབ་དགོས། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ད་བོད་པ་དང་བཅས་ཏེ་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཕེབས་རེད་བ། དེ་བཞིན་ལ་གདན་ས་ཡིན་ན་འདྲ་ཏི་སི་བི་ཡིན་ན་འདྲ་ཆ་ཚང་བཙུགས་གནང་རེད་བ། ལྷག་པར་དུ་དེ་གདན་ས་རེད། ད་དེ་མ་ཡིན་པ་ཆོས་ལུགས་མི་འདྲ་བ་གི་དཔེར་ན་ས་སྐྱ་གཞུང་གི་ནང་ད་ན་རྙིང་མ་གི་ནང་དེ་མ་ཡིན་ཁོང་ཚོ་ཁོང་ཚོ་གདན་ས་ཡོད་རེད་བ། ད་ང་རང་གིས་ཧ་གོ་ཡ་སློབ་སྦྱོང་བྱེད་ས་འདི་ད་གང་ལྟར། དགེ་ལུགས་ཀྱི་གདན་ས་ཡོད་རེད་བ་ད་འདི་ནང་ལ་གདན་ས་ཡི་ནང་ལ་གྲྭ་ཚང་དྲུག་བྱས་འདི་སྒང་ལ་བཀྲ་ཤིས་ལྷུན་པོ་བདུན་ཆགས་ཀྱི་འདུག་ཨ་ལ། འདུག་བྱས་ན་ད་གྲྭ་པ་དང་དགེ་བཤེས་ལབ་ན་ད་མཁས་པ་ལབ་ན་ད་འདི་དགེ་བཤེས་ལབ་དུས་སྐབས་ལ་ད PHD ལས་ལྷག་ག་ཡོད་རེད། ཁ་ཤས equivalent to PHD ང་འདི་ངོས་ལེན་བྱེད་ཀྱི་མེད equivalent PHD ཡོད་མ་རེད་འདི་ལས་དཔེ་ད་ལྡབ་གཉིས་གསུམ་ཟེར་རེད། PHD ནི་ད་ལོ་གསུམ་ཟེར་ན་ལོ་ལྔ་རེད་བ། ད་དགེ་བཤེས་དང་དགེ་བཤེས་ལྷ་རམས་དང་ལོ་ཉི་ཤུ་རྩ་བཞི་འགྲོ་གི་རེད་བ། ད་འདི་བྱས་པ་ན་ད PHD ཐེངས་གསུམ་ཆགས་ཀྱི་རེད་ཐེངས་བརྒྱད་ཆགས་ཀྱི་རེད་དགོངས་དག། ད་དེ་ག་ཙམ་སློབ་སྦྱོང་ཡོད་རེད་བ་ད་འདིའི་ནང་བཞིན་གྱི་སློབ་སྦྱོང་བྱེད་ས་རྒྱ་གར་བ་དང་ང་ཚོ་ཚོར་ཐོབ་ཡོད་མ་རེད། ད་ཁྱེད་རང་སློབ་སྦྱོང་བྱེད་གར་འགྲོ་དུས་ག་ཚོད་ག་པར་འགྲོ་དགོས་རེད་ང་རང། ཏེས་ལོ་རྒྱུས་ལབ་ཡིན་དགོས་མཛོད་ལ། ད་ང་རང་བོད་པའི་སྤྱི་ཚོགས་ནང་ལས་དགོས་ཡག་ཡིན་ཚེ་སློབ་སྦྱོང་བྱེད་ག་ལེ་རེད་གལ་སྲིད་ང། རྒྱ་གར་ནང་ལ་སློབ་རྒྱ་སློབ་གྲྭ་དེ་ག་ཚོད་ཡོད་ན་སློབ་སྦྱོང་བཅུ་བཅོ་ལྔ་ཡིན་སུ་ཚེ་བྱེད་ས་དེ་འདྲའི་ནང་ལས་ཡག་དགོས་ཡག་ཡོད་མ་རེད་ང་བོད་སྐད་དུ་སྦྱང་དགོས་ཡག་དགོས་པ་ཁོ་རང་ཡོད་མ་རེད། ད་མི་མང་པོ་གི་བདེན་པ་རེད་ཟེར་སོང་དངོས་གནས་དྲང་གནས་ང་ཚོ། འདི། དེ His Holiness ཀྱིས་རྒྱལ་བ་རིན་པོ་ཆེ་གིས་རྒྱ་གར་ལ་བཀའ་དྲིན་རྗེས་དྲན་ལབ་ནས་དེ་དེ་འདྲའི་འདྲ་བོ་དེ་བཙུགས་གནང་སོང། ད་དེ་གི་མིང་ལ་བསམ་བློ་བཏང་བཏང་དང་དེ་ནས་ན་དཔེ་འགྱུར་བ་ཞིག་ཟ་བྱས་ཙང་རྒྱལ་བ་རིན་པོ་ཆེ་ག་རེ་ག་རེ་གནང་གི་ཡོད་མེད་བོད་པའི་ཆེད་དུ་གཅིག་པུ་མ་ཡིན་པ་འཛམ་བུ་གླིང་གི་རེད།

ད་དེ་གི་དོ་སྣང་འདྲ་བོ་ཡིན་ན་ག་རེ་ཡིན་ན་ད་གཞི་ནས་ར་འཕྲོད་ཨོ། རྒྱལ་བ་རིན་པོ་ཆེ་གི་དམ་བཅའ་ཟེར་ན་འདི་འདྲ་ཡོད་རེད་པས་ཐུགས་ཀྱི་དམ་བཅའ་འདི་འདྲ་ཡོད་རེད་པས། ད་དེ་ཆོས་ལུགས་དང་མ་བརྟེན་པ་འདྲ་ཞིག་ཆགས་ཀྱི་འདུག་ཨ་ལ། དེ་ནང་པ་གཅིག་པོ་ཆེད་དུ་མ་ཡིན་པ་མི་སུ་ཡིན་ན་ཡང་རེད་བ་ལ། ད་ཐུགས་ཀྱི་ཐུགས་ཀྱི་དམ་བཅའ་དཔེར་ན་དང་པོ་གཉིས་པ་དང་པོ་དེ་དེ་གཉིས་པ་དེ་ཡིན་ན་གསུམ་པ་ཡིན་ན་བཞི་པ་ཡིན་ན་ཆ་ཚང་རེ་རེ་རེ་ནས་ད་ལྷག་པར་དུ་བཞི་པ་དེ་རྒྱ་གར་གྱི་ཆེད་དུ་རེ་བ་ཡབ་བྱས་ཡ་བྱས་འདུག།

དེའི་ལམ་ལྷོངས་དང་ད་དེའི་ཅིག་དངོས་གནས་ཅིག་རྒྱ་གར་གྱི་རིག་གཞུང་སླར་གསོ་ཡོང་གི་ཆེད་དུ་ད་རྒྱ་གར་མི་རེ་སོ་སོའི་ད་མི་རེ་ངོ་རེ་ངོས་ནས་ད་ཅིག་དེ་ལ་ཐུགས་འགན་ག་འདྲས་བཞེས་དགོས་སྐོར། འདི་དངོས་གནས་དྲང་གནས་འདི་ལ་ག་རེ་ལབ་དགོས་རེད་མི་ཁ་ཤས་ཀྱིས་ཡོང་ཡ་ཡོད་མ་རེད། ལོ་བ་རེ་ཟུང་འདི་འདྲས་ཡོད་མ་རེད་ཐེངས་མ་གཅིག་ང་སྐད་ཆ་བཤད་ན་འདི་འདྲས་ཡོང་ཡ་ཡོད་མ་རེད། ད་དེ་མི་ག་རེ་ལབ་དགོས་རེད་ད་ད་ཁོང་ཚོ་འདི་གསོ་དགོས་གི་འདུག་ཟབ་སྦྱོང་སྤྲད་དགོས་གི་འདུག་ད་ཡིན་ན་སྐུ་མདུན་གྱི་ཐུགས་ཀྱི་དམ་བཅའ་བཞི་ནང་ནས།

ཉལ་གི་རེད་བྱས་ཙང་ཁོང་ཚོ་ལ་དེ་ང་ཚོ planning ཡོད་རེད་ད་ཟབ་སྦྱོང་འདྲ་ཞིག་སྤྲད་ཐུབ་ན། འདི་འདྲ་འདྲ་བོ་ཟབ་སྦྱོང་ཡང་སེ་ཡང་སེ་ཞིག་བྱས་ཨ་དག་ན་ཟིག་ཨོ་ཐུགས་ཀྱི་དམ་བཅའ་བཞི་ག་རེ་ག་རེ་ཡོད་མེད་ག་འདྲས་ག་འདྲས་མི་ལ་ང་ཚོ་རོགས་པ་བྱེད་དགོས་འདུག་ད་དེ training རང་མ་རེད་ད་ཟབ་སྦྱོང་མང་པོ་སྤྲད་དགོས་འདུག་ལགས་དང་པོ་ཧ་གོ་ཡ་ག་རེ་རེད་མི་གསལ་པོ་ཧ་གོ་མི་འདུག་ཨ་དགེ་ལོག་རིན་པོ་ཆེ་ད་ནང་ནང་པའི་དགེ་སློང་རེད་ནང་ཆོས་སྐོར་ཡིན་གྱི་རེད་བསམ་གྱི་འདུག་ཨ་མང་ཆེ་བ་འདི་ནང་ཆོས་དང་འབྲེལ་བ་གའི་ཡོད་མ་རེད། ག་དུས་ན་གསུང་གནང་གི་འདུག་ནང་པ་ཡིན་ན་འདྲ་ནང་པ་མ་ཡིན་ན་འདྲ། ཨ་ནི་ཧིན་དུ་ཡིན་ན་ཆོས་ལུགས་ཁས་ལེན་མཁན་ཡིན་ན་མི་ལེན་མཁན་སུ་ཡིན་ན། མི་ཐམས་ཅད་ཀྱི་ཆེད་དུ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་རེད། ད་འདི་མི་ལ་ར་འཕྲོད་ཡ་ད་གོ་བརྡ་འཕྲོད་ཡ་འདི་ནང་པའི་གི་སྐད་ཆ་གའི་ཡོད་མ་རེད། ད་འདི་ལ་ད་ཡང་སེ་ཡང་སེ་ཟབ་སྦྱོང་སྤྲད་ཡ་ད་ད་ག་ནང་བཞིན་གྱི་འདི་ལ་འདི་སྐོར་ཡག་པོ་ཧ་གོ་གི་མི་ལ་སྐད་བཏང་བྱས་ད་རྒྱ་གར་ཡིན་ན་ཨི་ག་རེ་ཟ་ཡུ་པི་ཡིན་ན Maharashtra ཡིན་ན་ཟབ་སྦྱོང་འདི་འདྲའི་བྱས་བྱས་ད་འདི་ཚོ་ང་འཆར་གཞི་ད་ཅིག་བཏང་བསྡད་ཡོད་ད་ག་འདྲས་ཡོང་གི་ཡོད་མེད

བཀའ་སློབ་ཡང་སེ་ཡང་སེ་ཉན་བྱས། ཐ་ན་དགེ་རྒན་རྣམས་ཀྱིས་ཡང། བྱམས་བརྩེ་གྱི་ཐོག་ནས་སློབ་སྦྱོང་སྤྲོད་སྟངས་འདི་གི་ཐོག་ནས་ཁོ་རང་ཁོ་རང་འདི་ཚོར་བ་ཡོད་རེད་ང་ངོ་མ་ཡང་ཁོ་ལབ་གི་འདུག་ད་འདི་ད་འདི་ཁྱད་པར་འདི་འདྲ་ཡོད་རེད་ད་དེང་སང་ད་ག་ནང་བཞིན་གྱི་འདི program ནང་ལ་ལེ་ཤག་མི་ད་སློབ་ཕྲུག་མང་པོ་འདུག་བུ་བུ་མོ་དཔེ་མང་པོ་ཡོད་རེད་སློབ་ཕྲུག། ད་ཁོ་ཚོ་ལ་ད་ཚོར་བ་དེ་བདུན་ཕྲག་གཅིག་ནང་ལ་དེ་དོན་འདྲ་བོ་གཅིག་སླེབས་ཀྱི་འདུག་མི་ལེན་འདི་གའི་ཚིག་བསམ་བློ་བཏང་ཡ་མི་འདུག། ད་སྤྱིར་བཏང་གི། ང་ཚོ་ནང་པ་ནང་ཆོས་ག་འདྲས་ཡོད་མེད། འདི་སྐོར་ཞེ་དྲག་ད་ཧ་གོ་མེད། བདུན་ཕྲག་གཅིག་རིང་ལ། ད་ག་རེ་འདི་ན་ཧ་གོ་ས་རེད་ཟེར་ན། ང་ཚོ་དཔེ། ཕྱོགས་རིས་གཅིག་བྱེད་ཀྱི་འདུག་ལ། ད་ངའི་ནང་པ་ང་ནང་པ་ཡིན། ནང་པ་མ་ཡིན་པའི་གཞན་དག་ལ་ང་ཚོ་ད་ཐུག་གི་མི་འདུག།

ད་ཆོས་ཀྱི་རྗེས་འབྲང་བྱས་པ་ཡིན་ན་བསམ་བློ་བཏང་དགོས་རེད་བ། ད་འདི་ནང་བཞིན་གྱི་འདི་ནང་ལ་མ་ཧཱ་རཱཥ་ཊྲ་ཤུགས་ཆེན་པོ་འདི་ཨམ་བྷེད་ཀར་རིགས་རེད་བ། ད་འདི་ནང་བཞིན་གྱི་ལབ་རྒྱག་མཁན་བཀའ་མོལ་དང་འདི་ནང་བཞིན་ང། བྱུང་མ་སོང་མཐོང་མ་སོང་གོ་མ་སོང་ཟེར་ལབ་ཀྱི་འདུག་བ། སྐུ་མདུན་གྱིས་ཡང་འདི་བཀའ་སློབ་གནང་དུས་སྐབས་སུ་ག་དུས་ན་ཡང་ཆོས་ལུགས་གཞན་དག་གི།

ང་ཚོ་ལ་ག་དུས་ན་ཡང་ང་ཚོ་ནང་པ་ཡིན་གཅིག་གཅིག་གིས་རིགས་དབྱེ་བ་བྱེད་ཡ་ཡོད་མ་རེད། ད་བྱས་ཙང་ད youth ལ་ད་གཞོན་སྐྱེས་འདི་འདྲ་འདི་འདྲ་རྒྱ་ཚིག་གི་ཚིག་ང་ཚོ་ཟབ་སྦྱོང་ལོགས་སུ་སྤྲད་པ་ཡིན་ན། རང་གི་དམིགས་ཡུལ་ཡང་འདི་རེད་ད་ལྟ་དེ mix རེད་བ་ལ་ད་འདྲེས་འདྲེས་བཏང་བྱས་ལོ་ཆེ་ཆུང་ཡོད་རེད་བ། ད་གཞོན་སྐྱེས་གཞོན་སྐྱེས་ལོ་བཅོ་ལྔ་ནས་ཉི་ཤུ་ཉི་རྩ་ལྔ་བར་གྱི་འདི་ད་ག་རང་བདུན་ཕྲག་གཅིག་ཡང་མིན་ན་ཉི་མ་གསུམ་བཞི་ཙམ་འདི་ཡབ་རོབ་ཆེ་ད་འདི་ལ་ནང་ཆོས་ངོ་སྤྲོད་མ་ཡིན་པར་སྤྱིར་བཏང་གི་ཀུན་ནོན་གྱི་དུག་གི་དམ་བཅའ་ཞིག་ག་འདྲས་ག་འདྲས་ཡོད་མེད། ཁོ་ཚོ་སློབ་གྲྭ་ལ་འགྲོ་མཁན་གཙུག་ལག་མཐོ་སློབ་ལ་འགྲོ་མཁན་སྤུ་གུ་རེད་བ་ལ་ད་འདི་ལ་ཞུགས་མཁན་ཤུགས་ཆེན་པོ་འགྲོ་གི་རེད་བསམ་གི་འདུག་ད་སྤྱིར་བཏང་གི་ལོ་རྒན་པ་སྐབས་རེ་ཁག་པོ་རེད་ཁོང་ཚོ་ལྟ་བ་དེ་དྲག་པོ་ཡོད་རེད་བ་ལོ་ལོ་ཆེན་པོ་ཡིན་ན་དྲུག་ཅུ་བདུན་ཅུ་ད་ཁོ་རང་གི་ལྟ་བ་ཞིག་འཛིན་བསྡད་རེད་འོ་མ་རེད་མ་རེད་ད་ག་རང་རེད་ལབ་ཡ་ཅིག་མི་འདུག། སློབ་ཕྲུག་ཡིན་ན་ད་ལོ་གཞོན་སྐྱེས་དེ་འདྲས་ཡིན་ན་ད་ལམ་སང་བསམ་བློ་བསམ་བློ་ད་ཕྱོགས་མང་པོ་ནས་བསམ་བློ་བཏང་ཐུབ་ཀྱི་འདུག་བ།

ད་རིན་པོ་ཆེ་རང་རེད་ཁ་སང་རིན་པོ་ཆེ་གི་འདི་སྐབས་གསུངས་རེད། ཁོང་ཚོ youth ལ་ག་རེ་ལ་གཞོན་སྐྱེས་ལ་དངོས་གནས་དྲང་གནས་ནང་ཆོས་སྦྱང་ཡག་གི་འདོད་པ་ཡིན་ན། ད་སྐད་རིགས་གསུམ་རུང་གང་རུང་སྦྱང་དགོས་རེད་གསུངས་རེད་བ། ད་འདི་གསུངས་དུས་སྐབས་སུ་རིན་པོ་ཆེ་གི་དཔེ་དེ་ལམ་ཀ་འདྲ་ཞིག་བསྟན་ཡག་དེ་ག་བ་ལ་ག་བ་ལ་ཕྱོགས་འགྲོ་དགོས་རེད། རྒྱ་གར་མིས་ག་རེ་སྦྱང་དགོས་འདུག་རིན་པོ་ཆེ་གི་དཔེ་དེ་དགོངས་གཞི་འདྲ་ཞིག་མི་འདུག། ད་འདི་དཔེ་དེ་འདི་སྐབས་སུ་དུ།

ད་དེ་གཏན་གཏན་གྱི་ཚིག་གི་ཐོག་ནས་ལབ་ཡག་དེ་ཁག་པོ་རེད་དྲང་པོ་བྱས་ན་དེ་འབྱུང་གི་མི་འདུག་ས། ལ་སོ། ལ་སོ་ད་ང་ཚོ་དུས་ཚོད་རྐྱེན་པས་གླེང་མོལ་དེ་ལ་མཚམས་འཇོག་ཞུ་གི་ཡིན་ཨ་ནི་ཀེ་ལཱ་ཤི་ལགས་དེ་རིང་ང་ཚོ་བརྙན་འཇུག་ཁང་ཕེབས་ནས་ད་ཅིག་རྒྱ་གར་བའི་ཁྲོད་ལ་ད་ནང་ཆོས་ལ་ཐུགས་སྣང་གནང་མཁན་དེ་ཇེ་མང་དུ་འགྲོ་བཞིན་པའི་ད་རྒྱུ་རྐྱེན་རེད་དེ་ནང་བཞིན་གྱི་ཡང་གཞོན་སྐྱེས་ཚོའི་ཁྲོད་ལ་ད་ཅིག་ནང་ཆོས་ལ་གཟིགས་ཕྱོགས་དེ་ག་འདྲས་ཡོད་མེད་དང་དེ་ཚོ་ཐོག་ལ་བཀའ་མོལ་ལྷུག་པོ་གནང་སོང་ཨ་ནི་དེར་ཐུགས་རྗེ་གནང་ལགས་སོ་བཀའ་དྲིན་ཆེ། ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། སྡེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན།